ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་ཀྱི་ཚེས་བཅུ་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞིའི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་དྲུག་གཟའ་པ་སངས་ཀྱི་དགོང་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་བོད་མིའི་སྒྲིག་འཛུགས་ཀྱིས་རྒྱ་གར་གྱི་སྤྱི་མཐུན་རྒྱལ་ཁབ་དབུ་བརྙེས་ཏེ་ལོ་ངོ་བདུན་ཅུ་དོན་ལྔ་འཁོར་བའི་དུས་དྲན་སྲུང་བརྩི་ཞུས་ཡོད་པ་བཅས་གལ་ཆེའི་གསར་འགྱུར་ཁག་དང། རྒྱ་གར་ནུབ་བྷང་ག་ལའི་གྲོང་ཁྱེར་ས་ལུ་ག་རའི་ནང་གི་འཛོམས་ས་ཤེས་ཡོན་བསྟི་གནས་ཁང་དུ་གཟའ་མཇུག་ནམ་ཡིན་ལ་བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་ཁྲིད་གནང་བཞིན་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་བསྐྱར་ཟློས་ཞུ་རྒྱུ། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང་བལ་ཡུལ་ནང་བཅའ་བཞུགས་བླ་མ་བློ་བཟང་སྟོབས་རྒྱལ་ལགས་ནས་འདས་པའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་དྭ་ཕྲུག་སློབ་གྲྭ་དང་ནད་གཅོང་ཉམས་ཐག་སོགས་ལ་མཐུན་འགྱུར་རོགས་རམ་གནང་བའི་བརྒྱུད་རིམ་སྐོར་བཀའ་འདྲི་ཞུས་ཏེ་ཕྱོགས་བསྒྲིགས་ཞུས་པ་ཞིག། སྙན་སྒྲོན་ཞུ་རྒྱུ། ཐེངས་འདིའི་ལྷོ་ཨེ་ཤི་ཡའི་ལེ་ཚན་ནང་ཉེ་ཆར་རྒྱ་གར་གྱི་སྲིད་བློན་ན་རེན་དྲ་མོ་དྷི་མཆོག་གིས་རྒྱ་གར་བྱང་ཕྱོགས་ཨུ་ཏར་པྲ་དེཤ་ན་ཆགས་པའི་ཧིན་དྷུའི་གནས་ཆེན་ཨ་ཡོ་དྷེ་ཡར་གསར་དུ་བཞེངས་པའི་རྒྱལ་པོ་ར་མ་ནའི་ལྷ་ཁང་ཆེན་མོ་དབུ་འབྱེད་གནང་ཡོད་པའི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རྒྱུ། མཇུག་ཏུ་འོད་ཟེར་གྱི་གླེང་སྟེགས་ཞེས་པའི་ལེ་ཚན་ནང་འོད་ཟེར་ལགས་ཀྱི་ཨ་མ་ལགས་ཀྱིས་གསུངས་པའི་སྒེར་གྱི་ལོ་རྒྱུས་ཐོག་ནས་ལོ་རབས་ལྔ་བཅུ་དྲུག་ཅུའི་བོད་ཀྱི་སྤྱི་ཚོགས་ཀྱི་གནས་སྟངས་ལ་རྒྱུས་མངའ་དང་དམིགས་བསལ་རིག་གནས་གསར་བརྗེའི་སྐབས་བོད་ཀྱི་རྒྱལ་ས་ལྷ་སའི་གནས་སྟངས་དང་བོད་ཀྱི་ཆོས་དང་རིག་གཞུང་ལ་གཏོར་བཤིག་བཏང་བའི་གནས་ཚུལ་ངོ་སྤྲོད་གནང་བའི་རྩོམ་ཡིག་གི་དུམ་བུ་བཅོ་ལྔ་པ་དེ་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་རྒྱུ་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་རིག་འཛིན་ཆོས་སྒྲོན་གྱིས་འགོ་འཛུགས་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱིས་རྒྱ་གར་གྱི་དམངས་གཙོའི་དུས་དྲན་ཉིན་མོར་གཞུང་དམངས་གཉིས་ལ་འཚམས་འདྲི་གནང་སྟེ་སྲུང་བརྩི་ཞུས་འདུག་དེ་ཡང་དེ་རིང་རྒྱ་གར་གྱི་དམངས་གཙོའི་དུས་དྲན་ཐེངས་བདུན་ཅུ་དོན་ལྔ་པའི་ཉིན་མོར་བཞུགས་སྒར་རྡ་རམ་ས་ལར་དབུས་བོད་མིའི་སྒྲིག་འཛུགས་ཀྱི་བསྟི་གནས་གངས་ཅན་སྐྱིད་གཤོངས་སུ་སྲིད་ཚབ་ཤེས་རིག་བཀའ་བློན་ཐར་ལམ་སྒྲོལ་མ་ལགས་དང་བོད་མི་མང་སྤྱི་འཐུས་ཚོགས་གཙོ་བགྲེས་གཞོན་རྣམ་གཉིས་ཀྱིས་གཙོས་འདྲེས་དྲུང་ཆེ་ཆུང་རྣམ་པ་འདུ་འཛོམས་ཐོག་དམངས་གཙོའི་དུས་དྲན་སྲུང་བརྩི་ཞུས་འདུག་སྐབས་དེར་སྲིད་ཚབ་ཤེས་རིག་བཀའ་བློན་ཐར་ལམ་སྒྲོལ་མ་ལགས་ནས་གསར་འགོད་པ་ཚོར། རྒྱ་གར་རང་བཙན་ཐོབ་པ་ནས་བཟུང་དམངས་གཙོའི་ལམ་ལུགས་དོན་དང་ལྡན་པ་ཞིག་ཏུ་གྱུར་སྟབས་ཀྱིས་མི་དམངས་ཚང་མར་ཐོབ་ཐང་འདྲ་མཉམ་གྱི་ལམ་སྲོལ་སྲོལ་བཏོད་པ་ཞིག་བྱུང་ཡོད་པ་ནི་འཛམ་གླིང་ཀུན་གྱི་མིག་དཔེ་འོས་པ་ཞིག་ཆགས་ཡོད་ལ་ང་ཚོ་བོད་མི་ཚོ་བཙན་བྱོལ་ནང་འབྱོར་བ་ནས་བཟུང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེ་སྔ་བོད་ཀྱི་ལོ་རྒྱུས་ནང་བྱུང་མྱོང་མེད་པའི་དམངས་གཙོའི་ལམ་ལུགས་ཀྱི་ཐོག་ནས་བཙན་བྱོལ་གཞུང་བཙུགས་གནང་ཡོད་རེད། བོད་མི་ཚོས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དམངས་གཙོའི་ལམ་ལུགས་གསོལ་རས་གནང་བ་གཞིར་བཟུང་དམངས་གཙོའི་ཆབ་འབངས་ཀྱི་ལས་འགན་ཡང་སྒྲུབ་ཐུབ་པ་བྱེད་དགོས་རྒྱུ་གལ་ཆེན་པོ་རེད་ཅེས་གསུངས་པ་དང་ཆབས་ཅིག་རྒྱ་གར་གཞུང་མང་གཉིས་ནི་བོད་མི་ཚོར་འདས་པའི་ལོ་ངོ་བཅུ་ཕྲག་འགའ་ཤས་རིང་མཐུན་འགྱུར་རོགས་རམ་གནང་ཡོད་པ་དེར་བཀའ་དྲིན་བསམ་ཤེས་བྱེད་དགོས་ཀྱི་རེད་ཅེས་གསུངས་ཏེ་དུས་ཚིགས་དང་བསྟུན་ཏེ་རྒྱ་གར་གཞུང་མང་གཉིས་ལ་འཚམས་འདྲི་གནང་འདུག་དེ་ག་ནང་བཞིན་བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ནས་ཀྱང་དམངས་གཙོའི་དུས་དྲན་ཉིན་རྒྱ་གར་གྱི་གཞུང་མང་གཉིས་ལ་འཚམས་འདྲི་ཞུས་ཏེ་དམངས་གཙོ་མུ་མཐུད་ནས་གོང་འཕེལ་ཡོང་བའི་སྨོན་འདུན་ཡོད་ཅེས་གསུངས་འདུག

གཤམ་ལ་དབུས་བོད་མིའི་སྒྲིག་འཛུགས་ཀྱིས་རྒྱ་གར་གྱི་སྤྱི་མཐུན་རྒྱལ་ཁབ་དབུ་བརྙེས་ཏེ་ལོ་ངོ་བདུན་ཅུ་དོན་ལྔ་འཁོར་བའི་དུས་དྲན་སྲུང་བརྩི་ཞུས་པ་ཞིག་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དྲུག་ཉིན་སྟེ་རྒྱ་གར་སྤྱི་མཐུན་རྒྱལ་ཁབ་དབུ་བརྙེས་ཏེ་ལོ་ངོ་བདུན་ཅུ་དོན་ལྔ་འཁོར་བའི་ཉིན། བཞུགས་སྒར་གངས་སྐྱིད་དུ་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་ལྷན་བཞུགས་ཐོག་གཞུང་འབྲེལ་གྱི་ལམ་ནས་ཉིན་དེའི་སྲུང་བརྩི་ཞུས་ཤིང། སྐབས་དེར་སྲིད་ཚབ་ལྕང་ར་ཐར་ལམ་སྒྲོལ་མ་ལགས་ཀྱིས་རྒྱ་གར་གྱི་རྒྱལ་དར་མཁའ་དབྱིངས་སུ་སྒྲེང་འཛུགས་གནང་སྟེ་བོད་མི་རྣམས་ཀྱི་ཚབ་ཞུས་ཏེ་རྒྱ་གར་གཞུང་མང་གཉིས་ལ་འཚམས་འདྲི་དང་སྦྲགས་ད་བར་བོད་མིའི་ཆོས་དང་རིག་གཞུང་ཤེས་ཡོན་འཕྲོད་བསྟེན་སོགས་འཛིན་སྐྱོང་སྤེལ་གསུམ་གྱི་ཐོག་མཐུན་འགྱུར་རོགས་རམ་གནང་བར་ཐུགས་རྗེ་ཆེ་ཞུས་གནང་སོང། ད་རྒྱ་གར་གཞུང་མང་ང་ཚོའི་བཙན་བྱོལ་བོད་མི་ལ་ཞེ་དྲག་བཀའ་དྲིན་ཆེན་པོ་རེད། བཀའ་དྲིན་ཆེན་པོ་ཡིན་ཙང་ཨ་ང་ཚོའི་ངོས་ནས་ད་དེ་རིང་གི་དུས་ཚེས་འདི་ལ་ཡང་སྙིང་ག་རེ་ཞུ་འདོད་འདུག་ཟེར་ན།

ཡང་ཉིན་དེར་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སྐུ་ཞབས་ཨན་ཐོ་ནི Blinken ལགས་ཀྱིས་རྒྱ་གར་གཞུང་མང་གཉིས་ལ་འཚམས་འདྲི་གནང་བའི་ནང། རྒྱ་གར་སྤྱི་མཐུན་རྒྱལ་ཁབ་དབུ་བརྙེས་པའི་ཉིན་མོར་ངས་ཨ་མི་རི་ཀའི་ཚབ་ཞུས་ཏེ་རྒྱ་གར་མི་མང་ལ་འཚམས་འདྲི་ཞུ་རྒྱུ་ཡིན། རྒྱ་གར་གྱི་རྩ་ཁྲིམས་ཀྱིས་འཛམ་གླིང་སྟེང་གི་དམངས་གཙོའི་རྒྱལ་ཁབ་ཆེ་ཤོས་ཡིན་པ་ར་སྤྲོད་གསལ་སྟོན་བྱེད་མུས་ཡིན་ལ་གོ་ལ་ཧྲིལ་པོའི་འགོ་ཁྲིད་ཀྱི་རྨང་གཞི་ཀྱང་བཏིང་ཡོད། སྲིད་འཛིན་བྷའི་ཌེན་གྱིས་གསུངས་པ་ལྟར་ཨ་རི་དང་རྒྱ་གར་གཉིས་ཀྱི་འབྲེལ་ལམ་ནི་འཛམ་གླིང་ཐོག་གི་འབྲེལ་བ་གལ་ཆེ་ཤོས་ཀྱི་གྲས་ཤིག་ཡིན་ཞེས་དང། འདས་ཟིན་པའི་ལོ་གཅིག་གི་ནང་ཨ་རི་དང་རྒྱ་གར་གཉིས་ཀྱིས་འཛམ་གླིང་སྤྱི་ཡོངས་ཀྱི་འཐབ་ཇུས་མཉམ་ལས་ཀྱི་ངོ་བོ་ཐོག་ནས་ཕྱོགས་གཉིས་ཀྱི་འབྲེལ་ལམ་དེ་ཧ་ཅང་གི་ཡག་པོ་ཞིག་ལ་ངོས་འཛིན་ཐོབ་ཡོད། དེའི་ནང་རྒྱ་གར་གྱི་སྣེ་ཁྲིད་འོག་རྒྱལ་ས་ལྡི་ལིར་འཛམ་གླིང་གི་ཡར་ཐོན་རྒྱལ་ཁབ་ཉི་ཤུ། G-20། ཚོགས་ཆེན་དེ་བཞིན་སྐོང་ཚོགས་གནང་ཐུབ་པ་དེ་ཚུད་ཡོད་ཅེས་གསུངས་འདུག། ཡང་ཉིན་དེར་རྒྱ་གར་རྒྱལ་ས་ལྡི་ལིར་གཙོ་བོར་གྱུར་པའི་རྒྱ་གར་རྒྱལ་ཡོངས་ཙམ་མ་ཟད་འཛམ་གླིང་ཡུལ་གྲུ་འདྲ་མིན་ནང་གནས་སྡོད་བྱེད་བཞིན་པའི་རྒྱ་གར་བ་ཚོས་སྲུང་བརྩི་ཞུས་མུས་ཡིན་ཞིང། རྒྱལ་ས་ལྡི་ལིར་ཆགས་པའི་མཁར་དམར་པོའི་མདུན་ཐང་དུ་སྲིད་བློན་མོ་དྷི་མཆོག་དབུས་པའི་རྒྱ་གར་གཞུང་གི་མཛད་གཙོ་རྣམ་པ་དང་མང་ཚོགས་ཁྲི་ཚོ་བརྒལ་བ་འདུ་འཛོམས་ཐོག་ཉིན་དེར་སྲུང་བརྩི་གཟབ་རྒྱས་ཞུས་ཤིང་རྒྱ་གར་གྱི་སྲིད་འཛིན་ལྕམ Droupadi Murmu ལགས་ཀྱིས་འདི་ཚེས་ཉི་ཤུ་རྩ་ལྔ་ཉིན་དྲ་ལམ་བརྒྱུད་རྒྱ་གར་མང་ཚོགས་ལ་གསུང་བཤད་གནང་བའི་ནང། In India Democratic System རྒྱ་གར་གྱི་དམངས་གཙོའི་ལམ་ལུགས་ནི་ནུབ་ཕྱོགས་ཀྱི་དམངས་གཙོའི་རིང་ལུགས་ཀྱི་ལྟ་གྲུབ་ལས་ལོ་རྒྱུས་ཧ་ཅང་གི་རིང་བ་ཡོད། དེར་བརྟེན་རྒྱ་གར་ལ་དམངས་གཙོའི་རིང་ལུགས་ཀྱི་འབྱུང་ཁུངས་སམ་མ་ཡུམ་ཞེས་འབོད་ཀྱི་ཡོད་ཅེས་གསུངས་འདུག་འདས་པའི་ལོ་ངོ་བདུན་ཅུ་ལྷག་གི་ནང་རྒྱ་གར་གྱི་དཔལ་འབྱོར་དང་ཤེས་ཡོན། དམག་དོན་སོགས་ཀྱི་ཐོག་ཡར་རྒྱས་ཆེན་པོ་ཕྱིན་ཡོད་པ་རེད། དཔེར་ན་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་རྒྱ་གར་གྱིས་ཟླ་བའི་ལྷོ་སྣེ་རུ་ཅན་དྲ་ཡན་ཟླ་བའི་མཁའ་དབྱིངས་འཕུར་གྲུ་གསུམ་པ་དེ་བཞིན་བབས་ཚུགས་ཐུབ་པ་ནི་ལོ་རྒྱུས་སྟེང་ཐོག་མ་ཡིན་པ་མ་ཟད་རྒྱ་གར་གྱི་ཚན་རྩལ་རིག་གནས་དེ་ཡང་འཛམ་གླིང་ཁྱོན་ཡོངས་ལ་ངོམ་ཐུབ་པ་བྱུང་ཡོད། ཉིས་སྟོང་ཉི་ཤུ་རྩ་གསུམ་དང་རྩ་བཞི་ལོ་ཡི་རྒྱ་གར་གྱི་རྒྱལ་སྲུང་སྔོན་རྩིས་ནང་ཧིན་སྒོར་བྱེ་བ་འབུམ་དྲུག་མ་ཟིན་ཙམ་གཏན་འབེབས་གནང་ཐུབ་པ་དེ་ནི་སྔར་ལོ་དང་བསྡུར་ན་བརྒྱ་ཆ་བཅུ་གསུམ་འཕར་ཐུབ་པ་མ་ཟད་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་རྒྱ་གར་དེ་བཞིན་འཛམ་གླིང་ནང་དཔལ་འབྱོར་གྱི་སྟོབས་ཤུགས་ཆ་ནས་རྒྱལ་ཁབ་ཨང་རིམ་བཅུ་པ་དེ་ཡིན་ནའང་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ཨང་རིམ་ལྔ་པ་ཆགས་ཡོད་པ་མ་ཟད་མགྱོགས་མྱུར་ཨང་རིམ་གསུམ་པ་ཆགས་ཐུབ་པའི་ནུས་པ་ཡོད་པ་སྲིད་བློན་མོ་དི་ཡིས་དེ་སྔོན་གསུངས་ཡོད་པ་རེད། གཞན་ཡང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལོའི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དྲུག་ཉིན་རྒྱ་གར་གྱིས་རྩ་ཁྲིམས་གསར་པ་གཏན་འབེབས་བྱས་ཏེ་རྒྱ་གར་རྒྱལ་ཁབ་དེ་བཞིན་དངོས་སུ་མང་གཙོའི་ལམ་ལུགས་ལྡན་པའི་རྒྱལ་ཁབ་ཞིག་ཆགས་ཡོད་པ་དང། ཉིན་མོ་འདིར་རྒྱ་གར་དམངས་གཙོའི་ཉིན་མོ་ཞེས་འབོད་སྲོལ་ཡང་ཡོད་པ་དང། ཉིན་འདིར་རྒྱལ་ས་ལྡི་ལི་རུ་རྒྱ་གར་མངའ་སྡེ་སོ་སོ་ཡི་རིག་གཞུང་འཁྲབ་སྟོན་དང་སྦྲགས་རྒྱ་གར་གྱི་དཔུང་དམག་སྡེ་ཚན་ཚོས་རུ་སྒྲིག་གི་ལམ་ནས་དུས་དྲན་དེ་ཉིད་ལ་ཆེ་མཐོང་གིས་སྲུང་བརྩི་ཞུས་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་ཐར་མོ་ཕི་ཤར་བཟོ་ཚོང་ལས་ཁང་ནས་རྒྱ་ནག་ལ། མིའི་རིགས་རྫས་བསྡུ་རུབ་དང་སོ་ལྟ་བྱེད་རྒྱུའི་འཕྲུལ་ཆས་མཐའ་གཅིག་ཏུ་མཚམས་འཇོག་དང་སྟངས་འཛིན་ནན་པོ་བྱེད་དགོས་རྒྱུ་གལ་ཆེན་པོ་ཡིན་ལུགས་དགོངས་ཚུལ་བཏོན་འདུག་དེ་ཡང་ཨ་རིའི་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པའི་རྒྱ་ནག་སྡེ་ཚན་གྱི་འབྲེལ་ཡོད་མཱ་ཡཱ་ཝང་དང་སྦེལ་ཇམ་གྱི University of Leuven། གཙུག་ལག་སློབ་གཉེར་ཁང་གི་སློབ་དཔོན་ཝེས་མོར་ཡོ་རྣམ་གཉིས་ཀྱིས The Hill ཞེས་པའི་གསར་ཤོག་ནང་དཔྱད་རྩོམ་ཞིག་སྤེལ་ཡོད་པ་དེའི་ནང། ཨ་མེ་རི་ཀའི་ཐར་མོ་ཕི་ཤར་བཟོ་ཚོང་ལས་ཁང་གིས་ལོ་འདིའི་ཕྱི་ཟླ་དང་པོའི་ཚེས་ལྔ་ཉིན། བོད་ནང་མིའི་རིགས་རྫས་བསྡུ་རུབ་ཀྱི་འཕྲུལ་ཆས་ཚོང་འགྲེམས་བྱེད་རྒྱུ་མིན་པའི་ཐག་གཅོད་བྱས་པའི་གཙོད། ཚན་པ་ཚོར་མུ་མཐུད་ནས་འཕྲུལ་རིག་ཚོང་སྒྱུར་བྱེད་ཀྱི་ཡོད་པ་དེས་རང་བཞིན་གྱིས་འཕྲུལ་རིག་དེ་བེད་སྤྱོད་ལོག་པར་བཏང་ནས་འགྲོ་བ་མིའི་ཐོབ་ཐང་ལ་བརྡལ་བཤིག་གཏོང་རྒྱུའི་ཆེད་ལག་བསྟར་བྱེད་ཀྱི་ཡོད་རེད་ཅེས་གསུངས་ཏེ་འདས་པའི་ལོ་ཤས་གོང་ནས་བཟུང་རྒྱ་ནག་གི་མངའ་ཁོངས་སུ་ཡོད་པའི་ཤིན་ཅང་དང་བོད་ཀྱི་མངའ་ཁུལ་དུ་འཕྲུལ་རིག་འདི་བེད་སྤྱོད་བྱས་ནས་མིའི་འགྲོ་སྡོད་སྤྱོད་གསུམ་ཐོག་སོ་ཉུལ། དང། དེ་བཞིན་དེ་བརྒྱུད་ནས་དོ་དམ་འཛིན་བཟུང་བྱེད་རྒྱུའི་ལག་ཆ་ལྟ་བུ་ཞིག་ཆགས་ཀྱི་ཡོད་ལུགས་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པ་ནས་ཐེར་འདོན་བྱས་ཡོད་ལུགས་ལུང་འདྲེན་གནང་འདུག་གང་ལྟར་གོང་ཞུས་དཔྱད་རྩོམ་དེའི་ནང་བཟོ་ཚོང་ལས་ཁང་གི་ངོས་ནས་རྒྱ་ནག་གི་མངའ་ཁུལ་གཅིག་གཉིས་ལ་ཚོང་འགྲེམས་བྱེད་རྒྱུ་མཚམས་འཇོག་བྱས་པ་ཙམ་གྱིས་མ་འགྲིག་པར་ཁྱོན་ཡོངས་སུ་གལ་སྲིད་འཕྲུལ་རིག་དེ་དག་དགོས་ངེས་ཅན་ཡོད་པ་ཡིན་ན་དེ་དག་གི་འགན་འཁྲི་འཁེལ་བའི་ཐོག་ནས་བེད་སྤྱོད་ལོག་པར་མི་འགྲོ་བ་དང། ལྷག་པར་དུ་འགྲོ་བ་མིའི་ཐོབ་ཐང་ལ་དོ་ཕོག་མི་གཏོང་བ་ཞིག་ངེས་པར་དུ་དགོས་རྒྱུའི་ཆོད་གན་བཞག་དགོས་པ་མ་ཟད་བཟོ་ཚོང་ལས་ཁང་གི་ངོས་ནས་ཀྱང་དེ་དག་ཐོག་སྟངས་འཛིན་བྱེད་དགོས་པའི་འགན་འཁུར་ཡོད་རེད་ཅེས་གསུངས་འདུག། ཡང་གསར་འགྱུར་གཞན་ཞིག་ལ། མཱལ་ཏི་ཝིས་མཚོ་གླིང་གི་ཕྱོགས་འགལ་ཚོགས་པ་ཚོས་ད་ལྟའི་གཞུང་འཛིན་གྱི་ངོས་ནས། རྒྱ་ནག་གི་ཕྱོགས་སུ་ལྷུང་བའི་བྱ་སྤྱོད་ལ་སྐྱོན་བརྗོད་དང་རྒྱ་གར་ནི་ཡུན་རིང་ནས་མཐུན་ཕྱོགས་ཀྱི་རྒྱལ་ཁབ་ཡིན་ལུགས་འགྲེལ་བརྗོད་གནང་འདུག་དེ་ཡང་མཱལ་ཏི་ཝིས་མཚོ་གླིང་གི་ཉེ་ཆར་གསར་དུ་བདམས་ཐོན་བྱུང་བའི་སྲིད་གཞུང་གིས་རྒྱ་ནག་གི་ཉམས་ཞིབ་ཚན་པའི་གྲུ་གཟིངས་ཤིག་ཁུལ་དེའི་གྲུ་ཁའི་སྟེང་འཇུག་རྒྱུའི་ཐག་གཅོད་བྱུང་བའི་རྗེས་མཚོ་གླིང་དེའི་ཕྱོགས་འགལ་ཚོགས་པ Maldivian Democratic དང།

རྡོ་ཕོག་འགྲོ་གཞི་ཞིག་རེད་གཞི་ནས་རྒྱ་གར་རྒྱ་མཚོའི་མངའ་ཁུལ་དུ་ཞི་བདེ་བརྟན་ལྷིང་ཡོང་ཐབས་བྱེད་རྒྱུ་ནི་མཱལ་དི་ཝིས་མཚོ་གླིང་གི་སྲུང་སྐྱོབ་ཀྱི་གནད་དོན་དང་འབྲེལ་བ་ཆགས་ཀྱི་ཡོད་ཅེས་གསུངས་ཏེ་གང་ལྟར་ཡུལ་གཉིས་བར་ལོ་མང་པོའི་གོང་ནས་ཡོད་བཞིན་པའི་འབྲེལ་བ་དེར་ད་ལྟའི་གཞུང་འཛིན་གསར་པའི་ངོས་ནས་རྡོ་ཕོག་གཏོང་རྒྱུ་མེད་ལུགས་སྐྱོན་བརྗོད་གནང་ཡོད་པ་རེད། གོང་དུ་ཞུས་པའི་ཕྱོགས་འགལ་ཚོགས་པ་གཉིས་ཀྱིས་འདི་ལྟ་བུའི་སྐྱོན་བརྗོད་གནང་དགོས་པའི་རྒྱུ་མཚན་གཅིག་ནི་ཉེ་ཆར་བདམས་ཐོན་བྱུང་བའི་སྲིད་འཛིན་མུ་ཛུ་ཡིས་གཞུང་འཛིན་པའི་རྗེས་རྒྱ་ནག་མཉམ་འབྲེལ་བ་ཡག་ཏུ་བཏང་བ་དང་གཞུང་འབྲེལ་གྱི་འཚམས་འདྲི་ཐོག་མ་དེ་ཡང་རྒྱ་གར་ལས་རྒྱ་ནག་ལ་སྔོན་ལ་ཕེབས་པ། ལྷག་པར་དུ་སྲིད་འཛིན་གསར་པས་མཚོ་གླིང་ནང་ཡོད་པའི་རྒྱ་གར་གྱི་དམག་དཔུང་རྣམས་ཕྱི་ཟླ་གསུམ་པའི་ནང་ཚུད་ཕྱིར་འཐེན་བྱེད་དགོས་ལུགས་གསུངས་པ་དང་དེ་ག་ནང་བཞིན། ཁོང་གི་བློན་ཆེན་གསུམ་གྱིས་སྔ་ལོའི་ལོ་མཇུག་ཏུ་རྒྱ་གར་གྱི་སྲིད་བློན་ནཱ་རེན་དྲ་མོ་དྷི་མཆོག་རྒྱ་གར་གྱི་མཐའ་མཚམས་ལཱཀ་ཤ་དྷིབ་མཚོ་གླིང་ཁུལ་འཚམས་གཟིགས་ཕེབས་པའི་སྐབས་སྤྱི་ཚོགས་དྲ་ལམ་བརྒྱུད་ཁོང་ཚོས་འཕྱ་སྨོད་བྱས་པའི་གནས་ཚུལ་བྱུང་བ་དེར་རྒྱ་གར་གཞུང་མང་གཉིས་ཀས་སྐྱོན་བརྗོད་བྱས་པར་བརྟེན་བློན་ཆེན་གསུམ་པོ་ལས་གནས་ནས་ཕྱིར་འབུད་བཏང་ཡོད་པ་སོགས་ཡུལ་གཉིས་བར་འབྲེལ་བ་ཇེ་སྡུག་ཏུ་འགྲོ་བའི་སྐབས་ཡིན་པ་རེད། གོང་ཞུས་མཚོ་གླིང་གི་མངའ་ཁུལ་དེར་ཡུལ་སྐོར་སྤྲོ་འཆམ་ཡོང་མཁན་གཙོ་བོ་ནི་རྒྱ་གར་ཡིན་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་རྒྱ་གར་ལྷོ་ཕྱོགས་སྦེ་ལ་ཀུ་པེ་བོད་མིའི་ས་གནས་འགོ་འཛིན་གྱིས་རྒྱ་གར་ལྷོ་ཕྱོགས་ཀར་ན་ཊ་ཀའི་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་དང་མཇལ་འཕྲད་ཀྱིས་ས་གནས་བོད་མིའི་དཀའ་སྡུག་སེལ་ཐབས་དང་འབྲེལ་བའི་སྙན་སེང་ཞུས་ཡོད་པའི་སྐོར། པདྨ་དངོས་གྲུབ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། ཟླ་འདིའི་ཕྱི་ཚེས་ཉི་ཤུ་རྩ་བཞི་ཉིན་རྒྱ་གར་ལྷོ་ཕྱོགས་ཀར་ནཱ་ཊཀ་མངའ་སྡེའི་སྤྱི་ཁྱབ་བློན་ཆེན། སྐུ་ཞབས་སི་ཏཱ་ར་མ་ཡཱ་མཆོག་དང་མངའ་སྡེའི་སྤྱི་ཁྱབ་བློན་ཆེན་གཞོན་པ་སྐུ་ཞབས་ཌི་ཀེ་ཤི་ཀུ་མཱར་ལགས་དང་དེ་བཞིན་མངའ་སྡེའི་སྤྱི་ཚོགས་བདེ་དོན་བློན་ཆེན་དང་ཞིང་ཆུ་འདྲེན་གཏོང་བློན་ཆེན་གཙོས་པའི་མངའ་སྡེ་དེ་ཉིད་ཀྱི་གནད་ཡོད་མི་སྣ་ཁག་ཅིག་སྦེལ་ཀུ་པེའི་ཉེ་འགྲམ་ཀོ་པཱ་ས་གནས་སུ་ཞིང་ཆུ་འདྲེན་གཏོང་གི་ལས་གཞི་རྒྱ་ཆེ་ཞིག་གི་དབུ་འབྱེད་ཀྱི་ཆེད་ཆེད་ཕེབས་གནང་བ་དང་བསྟུན་ནས་སྦེལ་ཀུ་པེ་ལུགས་ཟུང་བསམ་གྲུབ་གླིང་དང་བདེ་སྐྱིད་སླར་གསོའི་གཞིས་ཁོངས་གཉིས་ཀའི་ས་གནས་འགོ་འཛིན་རྣམ་གཉིས་ཀྱིས་གཙོས་པའི་བོད་མི་རྣམས་ནས་ཕེབས་བསུ་ཞུས་ཤིང་སྦེལ་ཀུ་པེ་ལུགས་ཟུང་བསམ་གྲུབ་གླིང་ས་གནས་འགོ་འཛིན་རྡོ་རྗེ་རིག་འཛིན་ལགས་ཀྱིས་ལུགས་བདེ་གཞིས་ཁོངས་གཉིས་ཀའི་ས་གནས་འགོ་འཛིན་རྣམ་གཉིས་ཀྱིས་ས་གནས་བོད་མིའི་དཀའ་ངལ་སེལ་ཐབས་ཀྱིས་མཚོན་པའི་བོད་མིའི་བདེ་སྡུག་དང་འབྲེལ་བའི་དོན་གནད་ཁག་གསུམ་གྱི་ཐོག་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་ལ་རོགས་སྐྱོར་གནང་བའི་ཞུ་སྙན་ཕུལ་གནང་ཡོད་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། དང་པོ་འདི་ད་ང་ཚོ་ཞིང་པ་དར་རྒུ་བས་མངའ་སྡེ་འདི་ནང་ལ་བསྡད་མཁན་དེ་གི་འདི་ཞིང་པ་དེ་ཚོ་ལ་ད་དར་རྒུ་གི་མཐུན་རྐྱེན་དེ་ཚོ་འདི་ཡག་པོ་སྦྱོར་རྒྱུ་ང་ཚོ་ལ་སྦྱོར་ཐུབ་གི་ཡོད་མ་རེད་གང་ཟེར་ན་ཁོ་རང་ཁོ་རང་གི་འདི་ཆ་རྐྱེན་མང་པོ་ཞིག་རེད་འདི་སྐབས་སུ་ལ་འདི་ཆ་རྐྱེན་དེ་ཚོ་ང་ཚོ་ད་གཙོ་བོ་འདི RTC མེད་པའི་རྐྱེན་གྱིས་ད་ང་ཚོ་ཞིང་པའི་གི་འདི་མཐུན་འགྱུར་དེ་ཚོ།

གསུམ་པ་དེ། དེ་གླང་ཆེན་གྱི་དཀའ་ངལ་དེ་རེད། དེ་ལྟར་སྤྱི་བཏང་གླང་ཆེན་དཀའ་ངལ་དེ་དེ་སྔ་ནས་ཡོད་བསྡད་པ་ཞིག་ཆགས་ཀྱི་ཡོད་རེད་དེ་ཡོད་པའི་སྐབས་སུ་ལ་སྔན་མ་ནས་ཨ་ནི་ཁོ་རང་ཚོ་ཤིང་ནགས་ལས་ཁུངས་ཀྱི་ཐོག་ནས་ད་ཅིག Solar གྱི Fencing ག་རེ་ཡ་དང་ཨ་ནི Trench ད་ལྟ་དོང་བྲུས་ཡ་དང་དེ་ཚོ་ཚང་མ་སྔན་མ་གནང་འདུག་བ། གནང་བ་རེད་དེ་ཡིན་ན་ད་དེ་ལོ་རྒྱུན་རིང་པོ་ཞེ་པོ་ཅིག་ཕྱིན་བྱས་ཨ་ནི་དེ་བར་ཅིག་ལ་ད་དོང་དེ་ཚོ་ཨེ་དེ་ཅིག་ཁང་དེ་གན་འདྲ་བོ་བྱས Solar Fencing དེ་ཚོ་ཨེ་ཚང་མ་ད་ཅིག་ལྕགས་ལག་དེ་ཚོ་འཕྲོ་བརླག་འདྲ་བོ་བྱས་ཕྱིན། ད་དེ་བེད་མེད་འདྲ་བོ་ཅིག་ཆགས་བསྡད་ཀྱི་ཡོད་རེད་ད་དེ་ཚོ་བྱས་ནས་ད་དིང་སང་གི་དུས་ཚོད་ལ་ཡང་གླང་ཆེན་འདི་མང་རུ་འདྲ་བོ་ཅིག་སྔན་མ་དང་མ་འདྲ་བ་དེ་མང་རུ་འདྲ་བོ་ཅིག་སླེབས་བསྡད་ངེས་འདྲ་བོ་ཅིག་ཡོད་རེད། དེ་ཡོད་དུས་འདི་ཨ་ནི་ང་ཚོ་གི་སྤྱི་བཏང་ཨ་ནི་ཤིང་ནགས་ལས་ཁུངས་ཀྱི་བརྒྱུད་ནས་ང་ཚོ་བྱས་ཙང་སྙན་སེང་ཞིག་ཁ་སེང་ལོ་མ་ཞུས་ཚར་བ་རེད་དེ་ཡིན་ནས་ད་རེས་འདི་ལ་ཨ་ནི་འདུག་ཤེས་མཐུན་འགྱུར་འདི་ཚོ་རིགས་འདི་ཚོ་ཡང་བསྐྱར་དུ་ཨ་ནི་ཉམས་གསོ་གནང་དགོས་ཀྱི་འདུག་བསམ་ནས་འདི་འདྲའི་འདྲ་བོ་ཅིག་ཡིག་ཐོག་འོ་དེ་དོན་ཚན་འདི་གསུམ་འདྲ་བོ་ཅིག་ང་ཚོ་ཕུལ་ཐུབ་པ་བྱུང་སོང་བསམ་ནས་འདི་ཞུས་ཡ་ཡིན། ཨ་ནི་སྐུ་ངོ་འདི་ད་ལྟ་དོན་གནད་ཁག་གསུམ་པོ་འདི་ལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་གྱི་གཟིགས་རྟོག་གནང་ཆེད་ངོས་བཞེས་གནང་བ་དེ་འདྲའི་མཁན་བྱུང་ཡོད་ན། འདི་གོ་སྐབས་བྱུང་ཡོད་མ་རེད་གང་ཟེར་ན་འདི་ད་ཕ་གི་ལ་ང་ཚོ་ཕེབས་བསུ་སྐབས་སུ་ལ་མཉམ་དུ་ད་ཡིག་ཐོག་འདི་ཡར་ཕུལ་བ་ཙམ་མ་གཏོགས་གི་ད་འདི་ལ་དེ་འདྲའི་འདྲ་བོ་ནི་བཀའ་མོལ་ཞུ་ཡས་དང་དེ་འདྲའི་འདྲ་བོ་ཞུ་གཏུག་བྱེད་ཡས་དང་དེ་འདྲའི་འདྲ་བོ་འདི་དམིགས་བསལ་དུས་ཚོད་གོ་སྐབས་ཡོད་མ་རེད་དེ་མེད་དུས་ད་ད་དེ་ང་ཚོ་ད་ཡིག་ཐོག་འདི་ཡར་ཕུལ་ཐུབ་བ་བྱུང་བ་རེད་ད་འདི་ཡིག་ཐོག་འདི་གི་མཇུག་སྐྱོང་བྱས་ཏེ་ད་ང་ཚོ་འདི་ནས་ད་ཁོང་ལྷོ་སྤྱི་ད་ལྷོ་ཕྱོགས་འདྲ་བས་ན་ལྷོ་སྤྱི་ཡོད་པ་རེད་ལྷོ་སྤྱི་གི་ད་ཕ་གའི་ཨ་ནེ་སྦེང་ལོར་གི་ལས་ཁུངས་བློན་ཆེན་ཁག་དེ་ཚོ་ཚང་མ་འབྲེལ་བ་ཡོད་འདྲ་བོ་ཅིག་ཆགས་ཀྱི་ཡོད་རེད་པ། ཨ་ནེ་འདི་འདྲས་ཅིག་ང་ཚོ་འདི་ནས་ཡིག་ཐོག་ཕུལ་བ་རེད་ཨ་ནེ་ད་ད་ལྟའི་བྱས་དང་འདི་གི་མཇུག་སྐྱོང་གནང་ཡ་དེ་ཁོང་ལྷོ་སྤྱི་གི་མཐུན་འགྱུར་གནང་གི་རེད་ཨ་ནེ་འདི་ཞུ་ཡ་ཡིན། གོང་ཞུས་རྒྱ་གར་ཀར་ན་ཊ་ཀ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གིས་གཙོས་པའི་གཞུང་གི་གནད་ཡོད་མི་སྣ་ཁག་ཅིག་བེང་ལོར་གྲོང་ཁྱེར་ནས་ཐད་འཕུར་གནམ་གྲུ་བརྒྱུད་ཕྱོགས་ཕེབས་ཀྱིས་སྦལ་ཀུབ་སམ་བྷོ་ཊའི་རྩེད་ཐང་དུ་ཕབ་ཡོད་པ་དང་སྐབས་དེར་སྦལ་ཀུབ་ལུགས་བདེ་གཞིས་ཁོངས་གཉིས་ཀའི་ས་གནས་འགོ་འཛིན་རྣམ་གཉིས་ཀྱིས་གཙོས་པའི་བོད་མི་ཁག་ཅིག་ནས་བོད་མིའི་སྒྲིག་འཛུགས་དང་ས་གནས་བོད་མིའི་ངོ་ཚབ་ཞུས་ཏེ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གིས་གཙོས་པའི་འབྲེལ་ཡོད་རྣམས་ལ་ཕེབས་བསུའི་སྣེ་ལེན་དང་འབྲེལ་འཚམས་འདྲིའི་མཇལ་དར་དང་ཕྱག་རྟགས་ཕུལ་གནང་ཡོད་པ་རེད།
ཀར་ན་ཊ་ཀ་མངའ་སྡེའི་སྡེ་ཁག་ཅིག་ནས་ད་ཅིག། མངའ་སྡེ་གཞན་དག་དང་མ་འདྲ་བའི་གི། ཧ་ལམ་ཡག་པོ་ཧ་ལས་པའི་གི་ནི་ཅིག་གི་མཐུན་འགྱུར་གནང་དགོས་མཁན་ཅིག་ཆགས་ཀྱི་ཡོད་རེད་དེ་ཡིན་དུས། ད་ང་ཚོས་གི་ལས་འགན་འགའི་ཆགས་ཀྱི་ཡོད་རེད་དེ་ཡིན་དུས་བོད་མི་སྒྲིག་འཛུགས་གི་ཚབ་ཞུས་ནི། ད་འདི་ག་ལ་ལྷག་པར་དུ་ད་ལྟ་དེའི་ས་གནས་གི་བོད་མི། དགོན་སྡེ་དང་ཚང་མ་གི་ཚབ་ཞུས་བྱས་ང་ཚོས་གི་ད་གང་ཆེ་ས་གནས་འགོ་འཛིན་གཉིས་དང། ཨ་ནི། ལས་དྲུང་མཉམ་དུ་བྱས་ནི་ད་ཐུགས་ང་ཚོས་གི། ཕེབས་བསུ་ཞུས་བ་རེད་ད་ཕེབས་བསུ་དེ་ལ་ད་ཨ་ནི་མཇལ་དར་ཅིག་དང་ཨ་ནི་དེ་རྗེས་ལ་ཨ་ནི་ཕྱག་རྟགས་ཆུང་ཆུང། ཨ་ནི་ད་ལྟ་མཆོད་རྟེན་ཆུང་བ་དེ་ལས་ཨ་ནི་འདུག་ཅིག་ང་ཚོ་སྟོང་པ་མིན་ཙམ་ཅིག་ཨ་ནི་འདུག་ཕུལ་ནས་ནི་ཁོ་རང་ཕེབས་པ་དེ་ལ་ང་ཚོ་གིས་ཨ་ནི་ཐུགས་རྗེ་ཆེ་ཟེར་ལ་ནི་ཨ་ནི་འཚམས་འདྲི་ཡོད་ཟེར་ལ་ནི་དེ་ཅིག་ཞུ་བ་དང།
དེ་སྔོན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་ལྔ་བའི་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྐུ་ཞབས་སིདྷ་ར་མ་ཡ་མཆོག་ཀ་ན་ཀྲ་མངའ་སྡེའི་སྤྱི་ཁྱབ་བློན་ཆེན་དུ་བསྐོ་བཞག་གནང་བར་འཚམས་འདྲིའི་གསུང་འཕྲིན་བསྩལ་ཏེ་ཀ་ན་ཀྲ་མངའ་སྡེའི་གཞུང་མང་གཉིས་ནས་ལྷག་བསམ་རྣམ་དག་གིས་བོད་མིར་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་བཅས་བཀའ་བསྩལ་གནང་ཡོད་པ་མ་ཟད། ཁོང་གིས་མ་འོངས་པར་ལས་དོན་ཁག་ལམ་ལྷོང་ཡོང་བར་ཐུགས་སྨོན་བསྩལ་ཡོད་པ་རེད། གཞི་རྩའི་ཆ་ནས་དུས་རབས་ཉི་ཤུ་པའི་ལོ་རབས་དྲུག་ཅུའི་ནང། བཙན་བྱོལ་བོད་མིའི་ཆེས་གཉན་འཕྲང་ཅན་གྱི་དུས་སྐབས་སུ་རྒྱ་གར་ཀ་ན་ཀྲ་མངའ་སྡེའི་གཞུང་མང་གཉིས་ནས་རྒྱབ་སྐྱོར་གནང་བ་ལ་བརྟེན་ནས་ཁུལ་དེའི་བོད་མི་སྟོང་ཕྲག་མང་པོ་སྡོད་གནས་ཀྱི་མཐུན་འགྱུར་བསྐྲུན་ཡོད་པ་རེད་ལ། ད་ལྟའི་ཆར་མངའ་སྡེ་དེའི་ནང་བཙན་བྱོལ་བོད་མིའི་མི་འབོར་མང་ཤོས་གནས་བཞུགས་པའི་ཁྲོད། སྦེལ་ཀོ་པེ་ལུགས་བདེ་གཞིས་ཁོངས་གཉིས་དང་མོན་གྷོ་འདོད་རྒུ་གླིང། དེ་བཞིན་ཧོན་སུར་རབ་རྒྱས་གླིང་དང་ཀོ་ལེ་གལ་དོན་ལྡན་གླིང་བཅས་ལྷོ་ཕྱོགས་བོད་མིའི་གཞིས་ཀ་ཁག་ལྔ་ཡོད་པ་རེད། ལྷག་པར་དུ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ནས་བཟུང། རྒྱ་གར་ཀ་ན་ཀྲ་མངའ་སྡེའི་གཞུང་གིས་བོད་མིའི་གཞིས་ཀ་ཁག་ལྔ་དང་སྦེང་ལོར་བཅས་ལ་བོད་མི་རྣམས་ཀྱི་བོད་མིའི་ཆོས་དང་རིག་གཞུང། ཤེས་ཡོན་དང་འཕྲོད་བསྟེན་སོགས་ཀྱི་འཛིན་སྐྱོང་གི་ཆེད་ལོ་འཁོར་རྒྱུན་གྲོན་ལ་ཕན་པའི་ལོ་རེར་ཧིན་སྒོར་འབུམ་སུམ་བརྒྱ་རེ། རོགས་སྐྱོར་གནང་འགོ་ཚུགས་པ་ནས་བཟུང་ལོ་ལྟར་གནང་དང་གནང་མུས་ཡིན་པ་རེད། རྒྱ་གར་ལྷོ་ཕྱོགས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ནས། འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་སྙན་སྒྲོན་ཞུ་གི་ཡིན། རྒྱ་གར་ནུབ་བང་ག་ལིའི་གྲོང་ཁྱེར་ས་ལུ་ག་རའི་ནང་གི་འཛོམས་ས་ཤེས་ཡོན་བསྟི་གནས་ཁང་དུ་གཟའ་མཇུག་ནམ་ཡིན་ལ་བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་ཁྲིད་གནང་བཞིན་ཡོད་པའི་སྐོར། འདི་གའི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་བསྐྱར་ཟློས་ཞུ་གི་ཡིན། རྒྱ་གར་ནུབ་བང་ག་ལི་གྲོང་ཁྱེར་ས་ལུ་ག་རར་གནས་སྡོད་བོད་པའི་གཞོན་སྐྱེས་བསྟན་འཛིན་བྱང་ཆུབ་ལགས་དང་ཁོང་གི་སྤུན་མཆེད་བཀྲ་ཤིས་ཕུན་ཚོགས་ལགས་རྣམ་གཉིས་ནས་ས་ལུ་ག་ར་ཁུལ་དུ་གནས་སྡོད་བོད་རིགས་དང་ཧི་མ་ལ་ཡའི་མི་རིགས་ཀྱི་ཕྲུ་གུ་ཚོའི་ཆེད་དུ། འཛོམས་ས་ཞེས་པའི་ཤེས་ཡོན་བསྟི་གནས་ཁང་ཞིག་འཛུགས་ནས་ཁོང་ཚོར་བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་ཁྲིད་གནང་བཞིན་ཡོད་འདུག་བོད་པའི་གཞོན་སྐྱེས་བསྟན་འཛིན་བྱང་ཆུབ་ལགས་ཀྱིས་ཤེས་ཡོན་བསྟི་གནས་ཁང་དེ་འཛུགས་དགོས་པའི་དམིགས་ཡུལ་གཙོ་བོ་ནི་ས་ལུ་ག་ར་ཁུལ་དུ་བོད་མི་གནས་སྡོད་བྱེད་མཁན་ཉུང་ཤས་ལས་མེད་པ་མ་ཟད་བོད་མི་དེ་དག་ས་གནས་ཡུལ་མི་ཚོ་དང་འབྲེལ་ནས་འཚོ་བ་རང་སྐྱོང་ངང་གནས་བཞིན་ཁུལ་དེར་བལ་པོའི་སྐད་ཀྱི་ཤུགས་རྐྱེན་ཧ་ཅང་ཆེན་པོ་དང་ལྷག་པར་དུ། ཁུལ་དེར་བོད་པའི་སློབ་གྲྭ་ཟུར་དུ་མེད་པའི་རྐྱེན་གྱིས་བོད་པའི་སྐད་ཡིག་ཉམས་ཆག་འགྲོ་རྒྱུའི་ཉེན་ཁ་དང་གཙོ་ཆེ་ཤོས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་ཀྱི་སྐད་ཡིག་རྒྱུན་འཛིན་ཐད་ལམ་སྟོན་བཀའ་སློབ་ཡང་ཡང་ཕེབས་དོན་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་འཛོམས་ས་ཤེས་ཡོན་བསྟི་གནས་ཁང་དེ་འཛུགས་པ་ཞིག་ཡིན་པ་ཁོང་ནས་གསུངས་དོན། ང་རང་ཚོ་ས་གནས་སིལི་གུ་རི་འདིའི་ནང་ལོགས་ལ

སྲུང་སྐྱོབ་གནང་གཞི་ཨ་ནི་ང་ཚོའི་འདི་འདུག་ཞེས་ནས་ཨ་ནི། ད་ཐོག་མ་དེ་ཨ་ནི་ང་ཚོ་ཉིས་སྟོང་ཉིས་རྩ་བཞི་སྤྱི་ཟླ་བཞི་པའི་ཟླ་རེ་གསུམ་ལ་ཨ་ནི་འདུག་ང་ཚོའི་སྤུ་གུ་བཅུ་གསུམ་ཅིག་ཨ་ནི་བྱས་ནས་ཨ་ནི་ང་ཚོ་འདུག་འགོ་དབུ་འཛུགས་འདི་འདུག་ཞུས་པ་ཡིན་ཞུ་ཡ་ཡིན།
དང་པོ་ཐོག་མར་བོད་པའི་སྐད་ཡིག་དང་རིག་གཞུང་བསྟི་གནས་ཁང་འདིར་འཛུལ་ཞུགས་བྱེད་མཁན་བོད་རིགས་དང་ས་གནས་ཡུལ་མིའི་སློབ་ཕྲུག་གྲངས་བཅུ་གསུམ་ཙམ་བྱུང་ཡོད་པ་དང་དེ་ནས་སློབ་ཕྲུག་འཛུལ་ཞུགས་བྱེད་མཁན་ཉུང་དུ་ཕྱིན་ནས་ད་ལྟའི་ཆར་ཕྲུ་གུ་བདུན་ལས་མེད་པ་རེད་འདུག། འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་བསྟན་འཛིན་བྱང་ཆུབ་ལགས་སུ་བསྟི་གནས་ཁང་འདིར་སློབ་ཕྲུག་འཛུལ་ཞུགས་བྱེད་མཁན་གྱི་གྲངས་འབོར་ཉུང་དུ་འགྲོ་བཞིན་པའི་རྒྱུ་མཚན་སྐོར་བཅར་འདྲི་ཞུས་པར་ཁོང་གིས་འདས་པའི་ལོ་གསུམ་གྱི་ཉམས་མྱོང་གཞིར་བཞག་གཙོ་ཆེ་ཤོས་ཕ་མ་ཚོའི་ངོས་ནས་འགན་འཁུར་བཞེས་རྒྱུ་གལ་ཆེན་པོ་དང་ཕྲུ་གུར་རྒྱབ་སྐྱོར་གནང་རྒྱུ་གལ་ཆེ་ཡིན་པ་གསུང་གི་འདུག།
ཕ་མ་ཚོའི་ངོས་ནས་ད་དམིགས་བསལ་གྱིས་ད་བྱེད་ཀྱི་མི་འདུག་ཞུ་ཡ་མེད་དེ་ཡིན་ནའང་ང་རང་གིས་ཨ་ནི་ད་ལྟ་ལྕོག་སྔོན་ལ་བལྟ་ཡོང་དུས་ད་ལོ་གསུམ་འདིའི་ཉམས་མྱོང་ནང་ལ་བལྟ་ཡོང་དུས་ཕ་མ་ཚོ་གིས་སྤུ་གུ་ལ་རྒྱབ་སྐྱོར་བྱེད་དགོས་ཡ་དེ་དཔེ་མི་སྲིད་གལ་གལ་ཆེན་པོ་རེད་ཤག་ཞུ་ཡ་ཡིན་ཨ་ནི་རྒྱབ་སྐྱོར་ལབ་དུས་ད་ཕ་མ་ཚང་མས་རྒྱབ་སྐྱོར་གནང་གི་ཡོད་རེད་སོ་སོའི་སྤུ་གུ་བོད་ཡིག་ཤེས་པ་བོད་སྐད་ཤེས་པ་གཅིག་ཨོ་ནི་དགའ་གི་ཡོད་རེད་དེ་རྒྱབ་སྐྱོར་ཞུ་དུས་ད་བློས་བཏང་གཅིག་དགོས་ཀྱི་ཡོད་རེད་ད་ཨིན་ཇི་ཚིག་ཞུས་པ་ཡིན་ན sacrifice ལབ་ཡ་གཅིག་ཡོད་རེད་བ་ད་རེས་ཨ་ནི་འཛིན་གྲྭ་འདི་གལ་ཆེན་པོ་རེད་ད་ད་རེས་ང་ཚོ་ཡར་འཁྱམ་ཡ་ཡིན་ནའང་འདི་ད་རེས་འགྲོ་གི་མེད་ད་ཡིན་གཅིག་མིན་གཅིག་འཛིན་གྲྭ་འདི་ལ་འགྲོ་དགོས་ཡོད་ད་ལབ་ཡ་གཅིག་དེ་འདྲའི་གཅིག་གི་སྒང་ལ་ཕ་མས་སྤུ་གུ་དེ་ལ་ནུས་ཤུགས་སྤྲད་པ་ཡིན་ན་སྤུ་གུ་དེ་བརྒྱ་ཆ་བརྒྱ་ཐམ་པ་འགྲོ་གི་རེད། དེའི་རིགས་དེ་འགྱུར་བ་ལོ་མང་པོ་ཅིག་བར་ལ་ང་ཚོས་ཀྱི་འགྱུར་བ་མཐོང་ཡག་གི་སྡེ་ཚན་ཞིག་རེད་ཞུ་ཡག་ཡིན། ཡང་ད་ལྟ་བོད་པའི་སྐད་ཡིག་འཛིན་གྲྭ་ཚོགས་སའི་འཛིན་ཁང་དེ་བཞིན་ས་ལུ་གར་གནས་སྡོད་བོད་མི་བསྟན་འཛིན་དགེ་ལེགས་ལགས་དང་ཨ་ཅག་ཆོས་སྒྲོན་ལགས་རྣམ་གཉིས་ནས་ད་བར་ཁྱོན་ལོ་གསུམ་ཙམ་རིན་མེད་ཐོག་གཡར་ནས་བོད་པའི་སྐད་ཡིག་སྲུང་སྐྱོབ་ཀྱི་ལས་གཞིར་རྒྱབ་སྐྱོར་ཆེ་བཞེས་གནང་བཞིན་ཡོད་པ་རེད་འདུག། ང་ཚོ་སློབ་གྲྭ་ལ་འདི་འདྲའི་ཡང་དག་དམིགས་བསལ་གྱི་ཡང་དག་འདི་འདྲའི fund འདི་འདྲའི་ཡོད་མ་རེད་ཨ་ནི་སྐུ་མཁྱེན་ང་ཚོ་ལ་འདྲ་གཅིག་གནང་རོགས་བྱེད་སྐྱབས་བཅོལ་ཞུ་བ་ནང་བཞིན་ཨ་ཇོ་བསྟན་འཛིན་དགེ་ལེགས་ལགས་རེད་ཨ་ནི་ཨ་ཅག་ལགས་ཡང་དག་ཨ་ཅག་ཆོས་སྒྲོན་ལགས་རེད་ཁོ་རང་གཉིས་ཆ་གིས་ཨ་ནི་རིན་མེད་ཐོག་ནས་ད་ཡང་དག་ལོ་གསུམ་བཞི་འགྲོ་གི་འདུག་ཨ་ནི་ཉི་མ་གཅིག་ཡང་དག་ཁང་གླ་གང་ལ་དག་ཨ་ནི་འདི་བཀའ་མོལ་གནང་བ་ཁྱོན་ནས་ཡོད་མ་རེད་རིན་མེད་ཐོག་ནས་ཨ་ནི་དེ་ཡང་དག་གློག་རིན་དག་འདི་འདྲ་རྩིས་བརྒྱབ་མཁན་ཁྱོན་ནས་ཡོད་མ་རེད་ཁོ་རང་རིན་མེད་ཐོག་ནས་ཁྱེད་རང་ཚོ་གི་ལས་འགུལ་འདི་ཡག་པོ་འདུག་ཨ་ནི་ང་རང་ངོས་ནས་རྒྱབ་སྐྱོར་ཡོད་ཞུ་བ་ནང་བཞིན་ཨ་ནི་ང་རང་ཚོས་ཁོ་རང་ཚོ་རྣམ་པ་གཉིས་ལ་ཨོ་ནི་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡོད་ལགས།
ཡང་བོད་ཡིག་དང་རིག་གཞུང་དགེ་རྒན་ཕུན་ཚོགས་རྣམ་རྒྱལ་ལགས་ཀྱིས་གསུངས་ན་བསྟི་གནས་ཁང་འདིའི་ནང་བོད་པའི་སྐད་ཡིག་དང་མཉམ་དུ་བོད་ཀྱི་རིག་གཞུང་དང་འབྲེལ་བའི་གཞས་སྣ་ཁག་སྦྱོང་བརྡར་གནང་བཞིན་ཡོད་པ་དང་སློབ་ཕྲུག་ཚོའི་ངོས་ནས་ཀྱང་བོད་པའི་རིག་གཞུང་སྦྱང་རྒྱུར་དོ་སྣང་དང་དགའ་མོས་ཆེན་པོ་གནང་གི་ཡོད་པ་གསུང་གི་འདུག།
བོད་སྐད་ཤེས་ཀྱི་ཡོད་རེད་བོད་ཡིག་ཀློག་ཤེས་ཀྱི་རེད་དབུ་ཅན་དང་དབུ་མེད་བཅས་དེ་ག་ནང་བཞིན་གྱི་བོད་ཡིག་གི་ཚིག་འབྲུ་འདི་ཚོ་ཚིག་འདི་ཚོ་དང་ཞེ་ས་དང་ད་ང་རང་ཚོ་གི་ད་ལྟ་ཆ་ཚང་ཅིག་རིམ་པས་བྱས་ནས་འགྲོ་གི་ཡོད་རེད་ཁོ་རང་ཚོ་སློབ་ཕྲུག་ཚོ་གིས་དོ་སྣང་དཔེ་མི་སྲིད་ཡག་པོ་སྤྲད་ཀྱི་འདུག་དེ་ག་ནང་བཞིན་འདི་ནང་ལ་ད་ལྟ་རིག་གཞུང་ཐོག་ནས་ཞུས་པ་ཡིན་ན་རིག་གཞུང་གི་ཐོག་ནས་དང་པོ་ངས་འདི་ལ་ཁོ་རང་ཚོ་ལ་དབྱིངས་སླེབ་ཡ་ལ་ང་ཚོ་གི་སྤྱི་བཏང་ང་རང་ཚོ་གི་འདི་ང་རང་ཚོ་གི་གཞས་ཀྱི་སྟངས་ཁོ་རང tape record དང་དེ་ག་ནང་བཞིན་གྱི་འདི་ནས mobile ནས་གཞས་བཏང་ནས་ཁོ་རང་ཚོ་བསླབས་ཡིན་པ། ད་ལྟ་ཕྱིས་སུ་ངེད་ཀྱིས་ད་སྲོལ་རྒྱུན་གྱི་གངས་ཅན་བོད་ཀྱི་བསྟན་པ་དེ་ཚིག་ཁོ་རང་འདོན་ནས་ཚིག་ཁོ་རང་བཀོད་ནས་ཁོ་རང་ཚོས་ལྗགས་འདོན་བྱེད་དུས་ཚོ་འདི་ལ་ཡི་ཁོ་རང་ཚོས་དོ་སྣང་ཤུགས་ཆེན་པོ་ཞུ་དཔེ་དགའ་བོ་ཞིག་ཞིག་ཏུ་ཏིག་ཞེ་ཏིག་སུ་ཁ་ཁ་ཞིག་འདུག་ཟེར་ནས་ཁོ་རང་ཚོས་དགའ་བོ་བྱས་དེ་མ་ཟད་ཁོ་རང་ཚོ་ཁྲ་བས་ཀྱི་དགའ་བོ་བྱས་ནས་བྱེད་ཀྱི་འདུག། ས་ལུ་སྒར་ཁུལ་དུ་ད་ལྟའི་ཆར་བོད་མི་གཏན་སྡོད་བྱེད་མཁན་ཁྱིམ་ཚང་སུམ་ཅུ་ཙམ་ཡོད་འདུག་པ་དང་ཡང་དགུན་དུས་ཀ་རྡོར་སྒང་གསུམ་དང་ཤི་ལོང་ཁུལ་དུ་གནས་སྡོད་བོད་མི་ཁྱིམ་ཚང་ཁག་གཅིག་ཁུལ་དེར་གནས་སྡོད་བྱེད་བཞིན་ཡོད་འདུག། ས་ལུ་སྒར་ཁུལ་གྱི་བོད་མིའི་འཚོ་བའི་རྟེན་གཞི་གཙོ་བོ་ནི་ཚོང་ཁང་ཟ་ཁང་དང་མོ་ཊའི་ཁ་ལོ་བ་སོགས་གནང་ནས་འཚོ་བ་སྐྱེལ་བཞིན་ཡོད་པ་རེད་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད། འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། འོད་ཟེར་གྱི་གླེང་སྟེགས་ཞེས་པའི་ལེ་ཚན་ནང་འོད་ཟེར་ལགས་ཀྱི་ཨ་མ་ལགས་ཀྱིས་གསུངས་པའི་སྒེར་གྱི་ལོ་རྒྱུས་ཐོག་ནས་ལོ་རབས་ལྔ་བཅུ་དྲུག་ཅུའི་བོད་ཀྱི་སྤྱི་ཚོགས་ཀྱི་གནས་སྟངས་ལ་རྒྱུས་མངའ་དང་དམིགས་བསལ་རིག་གནས་གསར་བརྗེའི་སྐབས་བོད་ཀྱི་རྒྱལ་ས་ལྷ་སའི་ནང་གནས་སྟངས་དང་བོད་ཀྱི་ཆོས་དང་རིག་གཞུང་ལ་གཏོར་བཤིག་བཏང་བའི་གནས་ཚུལ་ངོ་སྤྲོད་གནང་བའི་རྩོམ་ཡིག་གི་དུམ་བུ་བཅོ་ལྔ་པ་དེ་སྒྲོལ་དཀར་ལགས་ཀྱིས་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་གནང་གི་རེད།
འོད་ཟེར་ལགས་ནས་རྒྱ་ཡིག་ཐོག་བྲིས་གནང་བའི་རྩོམ་ཡིག་དེ་དུས་སྟོན་ཀ་ཡིན་པས་ལྷགས་པ་བརྒྱབ་པ་ཡིན་ཚེ་ཤོག་ཧྲུལ་ཆགས་པའི་ཕྱག་དཔེ་དང་ལོ་མ་མཉམ་དུ་གང་སར་ཁྱེར་ནས་ཡོད་ཅེས་བོད་ཀྱི་རིག་གནས་གསར་བརྗེ་སྟེ 昆明阿木拉给七战南瓦修外遵义给同部军额的欧洲男兵。
当时军区处理的一百多人都是大林子的人， 虽然过了一段时间， 大林子又重新占了上风， 不少人又返回了拉萨。
wasila ne longzhi nangbar. སྐབས་དེ་དུས། དམག་ཁུལ་ཁང་ནས་ཐག་གཅོད་བྱས་པའི་མི་བརྒྱ་ལྷག་ཙམ་ཡོད་པ་ཚང་མ། མཉམ་འབྲེལ་བཀོད་འདོམས་ཁང་ཟེར་བའི་མི་ཡིན་ཞིང། དུས་ཚོད་གང་ཙམ་ཕྱིན་པ་ཡིན་རུང། མཉམ་འབྲེལ་བཀོད་འདོམས་ཁང་ཟེར་བ་འདིས་ཡང་བསྐྱར་དབང་ཆ་ཟིན་པ་ཡིན་དུས། མི་མི་ཉུང་བ་ཞིག་ཡང་ལྷ་སར་ཕྱིར་ལོག་བྱས་པ་མ་ཟད། ད་དུང་དུས་ད་ལྟ་བར་ལྷ་སར་བསྡད་ཡོད་ལ། བོད་ཀྱི་བོད་པའི་དཔོན་རིགས་མང་ཆེ་བ་ཚང་མ་མཉམ་འབྲེལ་བཀོད་འདོམས་ཁང་ཟེར་བ་ནས་རེད། འོན་ཀྱང། རང་གི་པཱ་ལགས་ནི་ལམ་སེང་ལྷ་སར་ཕྱིར་ལོག་ཐུབ་མེད། ཁོང་ནི་མི་ཀླད་པ་མཁྲེགས་པོ་དེ་འདྲ་ཡིན་པས། རང་གི་ཤེས་གསལ་ལྟར། ཁོང་གི་ཁ་རྒྱུན་དུ། རྟ་མཆོག་གིས། ཕྱིར་ལོག་བྱས་ནས་ཡང་བསྐྱར་རྩྭ་མི་ཟ་ཟེར་བའི་གཏམ་དཔེ་འདི་བཤད་རྒྱུར་དགའ་པོ་ཡོད། དོན་དངོས་ཐོག། རང་གི་པཱ་ལགས་ལས་སྒྱུར་བྱས་པ་འདི་རིག་གནས་གསར་བརྗེའི་སྐབས་ལ་འཁོན་ལན་སློག་པ་ཞིག་རེད། དེ་མིན་ན། ཁོང་མུ་མཐུད་བོད་ལྗོངས་དམག་ཁུལ་ཁང་དུ་གནས་རྒྱུ་རེད།

འཐབ་རྩོད་དང་དགག་པ། བཅོས་བསྒྱུར་ཟེར་བའི་སློབ་སྦྱོང་བྱ་དགོས་ཀྱི་ཡོད་པ་དང། དེའི་རྗེས་སུ་ནག་ཉེས་ཡོད་པའི་སྤྱི་བདེ་མི་སྣ་ཟེར་བ་ཁག་གཅིག་འཇུ་བཟུང་བྱས་ཏེ་ལྔ་གཅིག་དྲུག་གི་ཤོག་ཁག་ཟེར་བརྗོད་ཀྱི་ཡོད། གསལ་བཤད་ཞུ་རྒྱུར། དང་ཐོག་རྒྱ་ནག་གུང་ཁྲན་དམར་ཤོག་གཞུང་གིས་ལྔ་གཅིག་དྲུག་ཟེར་མིང་བཀོད་པའི་བརྡ་ཁྱབ་ཅིག་བཏང་ནས་དེ་ནི་པེ་ཅིང་གི་དམར་སྲུང་དམག་མང་ཚོགས་ཀྱི་སྒྲིག་འཛུགས་ཤིག་ཡིན་པ་དང། དེ་ཐོས་ནས་དུས་ཡུན་རིང་པོ་མ་སོང་བར། ལྐོག་གཡོ་བཤམས་མཁན་གྱི་གསར་བརྗེར་ངོ་ལོག་བྱེད་མཁན་གྱི་ཤོག་ཁག་ཟེར་ངོ་བོ་གཏན་འཁེལ་བྱས་པ་དང། དེའི་རྗེས་སུ་རྒྱ་ནག་རྒྱལ་ཡོངས་ལ་གཙང་སེལ་གྱི་ལས་འགུལ་འདི་སྤེལ་འགོ་བཙུགས་ནས། གཙང་སེལ་བྱ་ཡུལ་ནི་གྲངས་ལས་འདས་པ་ཞིག་དང། དེའི་མནར་གཅོད་འོག་ནས་མི་འབུམ་ཙམ་གྱི་ཚེ་སྲོག་ཤོར་ཡོད། བོད་ལ་ཡང་ལྔ་གཅིག་དྲུག་ཟེར་བའི་མི་སྣ་མི་ཉུང་བ་ཞིག་འཇུ་བཟུང་བྱས་ཡོད། ཤུགས་རྐྱེན་ཐེབས་པའི་ཁྱབ་ཁོངས་ནས་བལྟས་ན། ལྔ་གཅིག་དྲུག་ཟེར་བ་འདི་རིག་གནས་གསར་བརྗེ་ཆེན་མོའི་ལས་འགུལ་ནང་གི་མ་ཉེས་ཁ་གཡོག་ཕོག་པའི་གྱོད་དོན་ཆེ་ཤོས་ཀྱི་གྲས་ཤིག་ལ་ངོས་འཛིན་བྱེད་ཀྱི་ཡོད་ལ། ཡང་བོད་ལ་ད་དུང་འདིའི་ནང་དེའི་དབང་གིས་ངོ་ལོག་ཟེར་བ་དང་ཡང་ན་རྒྱལ་ཁབ་ལ་རྒྱབ་གཏོད་ཟེར་ནས། མི་རིགས་རིང་ལུགས་ཀྱི་ཤོག་ཁག་ཟེར་བའི་བོད་པ་མང་པོར་ཉེས་པ་བཙུགས་ཡོད། མི་མང་ཆེ་བ་གསུམ་འཛོམས་རྐང་དམག་སློབ་གྲྭར་སློབ་སྦྱོང་ལ་བསྐྱོད་ཡོད་པ་དང། མི་རེ་རེ་ཚང་མས་ངེས་པར་དུ་བརྒྱུད་དགོས་ཀྱི་ཡོད་ལ། མགོ་ནས་མཇུག་བར་མི་གཅིག་ཀྱང་ཐར་ཐུབ་ཀྱི་མེད། མི་འགའ་ཤས་འདི་ནས་ཐར་གྱི་མེད་པར་བརྟེན། བསམ་བློ་ཡག་པོ་བཏང་མི་ཐུབ་པར་རང་ཤི་བརྒྱབ་པ་ཡང་བྱུང་ཡོད། ངས་གོང་དུ་བཤད་པ་བཞིན་གསུམ་འཛོམས་རྐང་དམག་སློབ་གྲྭ་འདི་ཀོང་པོ་ཁུལ་གྱི་པྲ་མོར་ཡོད་པ་དང། བཅིངས་འགྲོལ་དམག་གི་རྐང་དམག་སློབ་གྲྭ་ཞིག་རེད། སྐབས་དེ་དུས་གཏན་འབེབས་ཤིག་ཡོད་པ་འདིའི་ནང། ཕྲུ་གུ་ལོ་གཉིས་མན་ཡོད་པའི་ཨ་མ་ཡིན་ན་པྲ་མོར་འགྲོ་དགོས་མེད་པ་དང། ལྷ་སའི་ཞག་སྡོད་ཚོགས་ཆུང་ལ། འཐབ་དགག་བཅོས་གསུམ་ཟེར་བ་འདི་བྱ་དགོས་ཀྱི་ཡོད། ང་ནི་ཏག་ཏག་དེའི་ཁོངས་སུ་གཏོགས་ཀྱི་ཡོད་པས་ལྷ་སར་བསྡད་པ་རེད། འཐབ་དགག་བཅོས་གསུམ་ཟེར་བ་བྱས་པ་བརྒྱུད། ང་ལྟ་བུའི་སྐྱེ་ཁུངས་ཡག་པོ་མེད་པའི་མི་ཡིན་ཕྱིན། གཙང་སེལ་མེད་པ་བཟོས་མེད་ན་གཤམ་འོག་རྫོང་མཁར་ལ་གཏོང་རྒྱུ་ཡིན་པ་ངས་གསལ་རྟོགས་ཐུབ་བྱུང་བས།

དབུས་གཙང་ཁུལ་དུ་ཡིན་པ་དང། ཆུང་དུས་ནས་ལྷ་སར་འཚོ་བ་བསྐྱལ་ནས་བསྡད་པར་བརྟེན། རང་གི་པཱ་ལགས་ནས། ཁྱེད་རང་ལྷ་སར་ལོ་སྐྱེལ་གྱི་ཡིན་ཟེར་བརྗོད་ཀྱི་ཡོད། འོན་ཀྱང། ལོ་གཉིས་པའི་ལོ་མཇུག་ཏུ་རང་གི་པཱ་ལགས། ང་ཚོ་དང་ནམ་ཡང་ཁ་བྲལ་བ་རེད། ད་རེས་ཁོང་གཅིག་པུ་ཕྱིན་ནས་ཕྱིར་བལྟས་ལོག་ཙམ་ཡང་བྱས་མེད་པར་འཛམ་གླིང་གཞན་ཞིག་ཏུ་ཕྱིན་པ་ཡིན་དུས། ང་ཚོས་སྐྱེ་བ་རྗེས་མ tu tu gu 我是兰莲， 我转哪班？ 二零零一年九月二十四日至二十五日采访我母亲， 收入 《 西藏记忆 》 一书， 于二零零六年文革四十周年在台湾出版， 并被译成法文和藏文。

སྤྱི་ལོ་ཉིས་སྟོང་དྲུག་ལོར་རིག་གནས་གསར་བརྗེའི་ལས་འགུལ་སྤེལ་ནས་ལོ་ངོ་བཞི་བཅུ་ཕྱིན་པའི་སྐབས་དེར་ཐའེ་ཝན་གྱི་ཏཱ་ཁའེ་དཔེ་སྐྲུན་ཁང་གིས་པར་སྐྲུན་བྱས་པ་མ་ཟད། ད་དུང་ཧྥ་རན་སི་དང་བོད་ཡིག་ཐོག་ཕབ་བསྒྱུར་ཞུས་ཡོད། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་གཉིས་པར། གུས་མོས་ཨ་མ་ལགས་སུ་བཅར་འདྲི་ཞུས་པ་དེར་ཡང་བསྐྱར་ཁ་སྣོན་བྱས་ཏེ། སེམས་གཏིང་དྲན་ནས་ཡོད་པའི་ངའི་ཨ་མ་ལགས་ཀྱི་བཀའ་མོལ་གྱི་སྒྲས་ཁེངས་པའི་བཅར་འདྲིའི་རྩོམ་ཡིག་འདི་ཨ་མ་ལགས་སུ་ཕུལ་གྱི་ཡིན།

སྐབས་དེ་དུས་དངོས་ཟོག་དཀོན་པོ་ཡོད། འོན་ཀྱང་རང་གི་སྤོ་ལགས་ནི་ག་དུས་ཡིན་རུང་ཐབས་ཤེས་ཡོད་པ་ཞིག་ཡིན་དུས་ཕྱི་ནས་མར་དང་ཚག་ཤ་སྔོ་ཚལ་སྒོ་ང་ཉོ་ཐུབ་ཀྱི་ཡོད་པས་ང་ཚོར་སྤྲད་ནས་འཚོ་བ་ཡག་རུ་གཏོང་བ་ཟེར་བ་ཡོང་གི་ཡོད། སྡེ་དགེའི་མི་ཁྱད་མཚར་པོ་ཡོད་པས་ང་ཕྱི་ལ་ཐོན་པ་དང་ཚང་མས་བསྐོར་ནས་ལྟ་བར་ཡོང་ནས། ཨ་ཙི་ཙི། ལྷ་ས་ནས་ཡོང་བའི་བུ་མོ་འདི་ལྷ་མོ་ནང་བཞིན་རེད་འདུག་ཟེར་བཤད་ཀྱི་ཡོད། གསན་མཁན་རྣམ་པ་ཚོ། དེ་རིང་གི་ལེ་ཚན་འདི་སྙན་སྒྲོན་མཚམས་དེར་བཞག་གི་ཡིན། གོང་ཞུས་ཀྱི་ལེ་ཚན་འདི་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་སྒྲོལ་དཀར་ཡིན། ང་ཚོའི་གསན་མཁན་རྣམ་པ་ཚོས་ལེ་ཚན་འདི་གསན་པའི་རྗེས་གཟིགས་ཚུལ་གང་ཡོད་ན་ཐད་ཀར་འདི་གར་འབྲེལ་བ་ཡོང་བ་ཞུ་རྒྱུ་དང། ལེ་ཚན་འདི་རྩོམ་པ་པོ་རང་ཉིད་ཀྱི་གཟིགས་ཚུལ་ཡིན་པ་ལས་འདི་ག་རླུང་འཕྲིན་ཁང་གི་ལྟ་བ་ཡིན་པའི་ཁྱབ་མེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞུགས་རོགས་གནང། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང་བལ་ཡུལ་ནང་བཅའ་བཞུགས་བླ་མ་བློ་བཟང་སྟོབས་རྒྱལ་ལགས་ནས་འདས་པའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་དྭ་ཕྲུག་སློབ་གྲྭ་དང་ནད་གཅོང་ཉམ་ཐག་སོགས་ལ་མཐུན་འགྱུར་རོགས་རམ་གནང་བའི་བརྒྱུད་རིམ་སྐོར་བཀའ་འདྲི་ཞུས་ཏེ་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། ད་ལྟ་གོང་དུ་ངོ་སྤྲོད་གནང་པའི་ལེ་ཚན་འདི་འགོ་མ་འཛུགས་པའི་གོང་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོར་ལེ་ཚན་འདི་གོ་སྒྲིག་ཞུ་མཁན་རིག་འཛིན་ཆོས་སྒྲོན་གྱིས་འཚམས་འདྲི་ཞུ་གི་ཡིན། དེ་སྔ་ཕྱི་རྒྱལ་ཡུལ་གྲུ Scotland ནང་བཞུགས་པ་དང་ད་ལྟའི་ཆར་བལ་ཡུལ་ནང་གནས་བཞུགས་གནང་མཁན་སྤྱི་ཚོགས་ཞབས་ཞུ་བ་བླ་མ་བློ་བཟང་སྟོབས་རྒྱལ་ལགས་ནས་ལོ་ངོ་ཉི་ཤུ་མ་ཟིན་ཙམ་བར་བོད་རིགས་ཙམ་མ་ཡིན་པར་ཕྱི་རྒྱལ་བ་དང་ཧི་མ་ལ་ཡའི་རི་རྒྱུད་ཀྱི་མི་རིགས་རྒྱ་གར་བ་བལ་པོ་སོགས་མི་རིགས་དབྱེ་འབྱེད་རྩ་བ་ནས་མེད་པར་གང་ས་ཅིའི་ཐད་ནས་དགོས་ངེས་ཅན་ཚོར་མཐུན་འགྱུར་རོགས་རམ་གནང་བཞིན་ཡོད་པ་དང། ལྷག་པར་དུ་འདས་པའི་ལོ་ངོ་བཞི་ཙམ་རིང་ཏོག་དབྱིབས་ནད་ཡམས་ཀྱིས་རྐྱེན་པས་འཛམ་གླིང་ཁྱོན་ཡོངས་སུ་དཀའ་ངལ་བསམ་ཡུལ་ལས་འདས་པ་ཞིག་བྱུང་བའི་སྐབས་དེ་བས་དཀའ་ངལ་འཛེམས་མེད་ཀྱིས་སྤྱི་ཚོགས་ཞབས་ཞུ་གཟེངས་སུ་ཐོན་པ་གནང་ཡོད་པར་ཕྱི་ནང་ཚང་མས་བསྔགས་བརྗོད་དང་ཆེ་བསྟོད་ཞུས་ཡོད་ལ། འདི་ག། རླུང་འཕྲིན་ཁང་ནས་ཀྱང་སྐབས་མཚམས་སོ་སོར་ངོ་སྤྲོད་ཞུས་ཡོད། ད་རེས་ལེ་ཚན་འདིའི་ནང་ད་ལྟ་གོང་དུ་ངོ་སྤྲོད་ཞུས་པ་བཞིན་བླ་མ་བློ་བཟང་ལགས་ནས་འདས་པའི་ཕྱི་ལོ། ཉིས་སྟོང་ཉི་ཤུ་རྩ་གསུམ་ལོར་བལ་ཡུལ་ནང་སྤྱི་ཚོགས་ཞབས་ཞུའི་སྐོར་བཀའ་འདྲི་ཞུས་པའི་ནང་ཐོག་མར་ཁོང་གིས་རྒྱལ་ས་ཀ་ཐ་མན་ཌུའི་ནང་ཡོད་པའི་དྭ་ཕྲུག་དང་ཕྱེད་དྭ་ཕྲུག་གི་ཕྲུ་གུ་ཚོའི་སློབ་གྲྭ་ཞིག་ལ་མཐུན་འགྱུར་རོགས་རམ་གནང་བའི་སྐོར་འདི་ལྟར་འགྲེལ་བརྗོད་གནང་གི་འདུག།

ངས་དངོས་གནས་བོད་སེམས་ནང་ལོགས་ལ་ཡང་ད་བོད་པ་ཡིན་པའི་ཚོར་བ་སླེབས་ཀྱི་འདུག། དེ་དང་ཕྱོགས་མཚུངས་སློབ་གྲྭ་འདིའི་ནང་སློབ་ཕྲུག་བརྒྱ་ལྷག་ཙམ་ཡོད་པའི་ཁོངས་ནས་ཉམ་ཐག་དྭ་ཕྲུག་ཤ་སྟག་ཡིན་པ་དང་དེའི་ནང་བོད་པའི་ཕྲུ་གུ་གཅིག་གཉིས་ཙམ་ལས་མེད་ཀྱང་ཁོང་ཚོ་ཕལ་ཆེ་བ་ཧི་མ་ལ་ཡའི་རི་རྒྱུད་ཀྱི་ཕྲུ་གུ་ཡིན་ཙང་ཁོང་ཚོར་བོད་ཡིག་སློབ་སྦྱོང་སྤྲོད་རྒྱུ་དང་དགེ་རྒན་དང་ལས་བྱེད་ཚོ་སེམས་ཤུགས་སྤར་ཐབས་གནང་བ་སོགས་ཀྱི་བརྒྱུད་རིམ་སྐོར་འདི་ལྟར་འགྲེལ་བརྗོད་གནང་གི་འདུག། ད་ག་ནང་བཞིན་ཡུ་ནི་ཕོམ་དང་ང་ཚོ་ལོག་རེད་ལ་ཡུ་ནི་ཕོམ་དབྱར་ཀའི་སྒྲིག་ཆས་བཅས་རེད་དགུན་ཀའི་སྒྲིག་ཆས་རེད་ཨ་ནི་ནང་འཇམ་རེད་ད་དེ་ནས་སྤུ་གུ་ལ་ཡང་སྡོད་དུས་ལ་ཡང་བརྔན་པ་སྟེར་ཨོ་དེ་འདྲ་བྱས་ནས་ཨ་ནི་ད་ད་ད་ལ་བར་དུ་ད་དེ་འདྲ་བྱས་ནས་ད་འདྲ་བྱས་ནས་འགྲོ་བསྡད་ཡོད་རེད་ཨ་ནི་དེ་ཡིན་དུས་ད་དེ་སློབ་གྲྭ་ལ་ཡང་དེ་འདྲ་བྱས་རེད་ཨ་ནི་ད་ག་ནང་བཞིན་ད་ཁོ་རང་ཚོ་གི་ཁ་ལོ་ཡང་དེ་ཅིག་མ་བྱས་རེད།

ཨ་ནི་དྭ་ཕྲུག་ཁང་ལ་ཡག་རྟགས་མཚན་གཅིག་བོད་ཡིག་གི་དགེ་རྒན་ཡག་པོ་གཅིག་དགོས་ཀྱི་ཡོད་དུས་ཟེར་ན་ཨ་ནི་དམ་པའི་ཆ་ལ་ཡག་ང་ཚོ་མར་ནས་སེ་ར་ནས་ཡག་ཨ་ནི་དགེ་བཤེས་ལགས་བཙན་ཟེར་ན་དེ་སེ་ར་བྱེས་ནས་སྐུ་གཞོགས་ཅིག་གི་དང་བླངས་གི་ཐོག་ནས་ཨ་ནི་ཟླ་བ་གཅིག་གི་རིང་དེ་སྤུ་གུ་ཚོ་ལ་དྭ་ཕྲུག་ཚོ་ལ་ཡག་ཨ་ནི། གཅིག་བོད་ཡིག་ཞིག་གང་འདྲ་ཀློག་དེ་ད་ཅིག་དག་ཡིག་དེ་ཚོ་བསླབས་བྱས་དཔེ་མི་སྲིད་སྤུ་གུ་ཚོ་དགའ་པོ་བྱེད་ཀྱི་འདུག་ཨ་ནི་དགེ་རྒན་ལགས་ཡག་པོ་ཞེ་པོ་ལབ་ཀྱི་འདུག་ཟེར་གྱི་འདུག་ཨ་ནི་དཔེ་དགའ་པོ་བྱེད་ཀྱི་འདུག་དེ་ཡིན་དུས་དཔེ་སེམས་ནང་ལོགས་ལ་ཡ་ཞེ་དྲག་གི་དགའ་པོ་བྱུང་ཨ་ནི་སྙིང་རྗེ་ཤོས་ཤིག་ལ་དེ་ངས་དེ་ལྟར་འདྲ་ད་ཡང་ངའི་གྲོགས་པོ་རེད་ཆུང་ཆུང་གི་དུས་ནས་ཨ་ནི

ཚུམ་ནས་ཡོད་རེད་ད་ག་ནང་བཞིན་ད་ད་ལོ་ང་ནས་ཚུམ་ཡོད་རེད་ད་ག་ནང་བཞིན་ཧུམ་ལ་སི་ཉེ་ད་ད་དེ་ནས་ག་རེ་ཟེར་དགོས་རེད་ནུབ་རི་སི་ཉེ་ད་ཨ་ནི་ཤར་པ་ཡོད་རེད་ཨ་ནི་ད་ག་ནང་བཞིན་ཤར་ཁུམ་བུ་ང་ཏི་བ་ནས་ཡོད་རེད་སི་ད་པ་ཏུ་སི་ཡམ་ཅི་དེ་འདྲ་ས་ཆ་དེ་ནས་ཡོད་རེད་ད་ཁ་ད

འདས་པའི་ལོ་དེའི་ནང་ས་གནས་ཡུལ་མི་གསུམ་བཞི་ཙམ་ལ་སྨན་བཅོས་ཀྱི་མཐུན་འགྱུར་གནང་བའི་ཁོངས་སུ་གཅིག་ལ་མཁལ་མ་ཚབ་གསར་སྤྲོད་དགོས་པ་དང་གཅིག་ཀན་སར་རམ་འབྲས་ནད་ཕོག་པ། རྣ་ཅོག་མི་གོ་བའི་དཀའ་ངལ་གཞན་ཡང་སྨན་བཅོས་བྱེད་རྒྱུའི་མཐུན་རྐྱེན་མེད་པ་བཅས་ལ་རོགས་རམ་གནང་བ་བརྒྱུད་ད་ཆ་གོང་དུ་ཞུས་པའི་ཚབས་ཆེའི་ནད་པ་གཉིས་བདེ་ཐང་ཆགས་ཡོད་པ་སོགས་ཀྱི་བརྒྱུད་རིམ་གསུང་ཡག་ལ།

ཁ་ནས་མ་ཟ་ཐུབ་ཀྱི་ཡོད་མ་རེད། པ་ཤི་ཡས་རང་ཐག་བཅད་དེ་ཡོད་ཁོ་རང་ཡིན་ནས་ད་བར་ཕོ་གསར་ཏག་ཏག་ཆགས་ནས་བསྡད་དེ། མི་མི་ལ་པར་དེ་ཚོ་ཅི་འདོད་ཅི་ད་ཧང་སང་ཆེ་སང་གི་ཟིག་ད་ཁོ་ཚོ་དངོས་གནས་རི་བལ་ཟེར་གྱི་འདུག་དེ་འདི་འདྲའི་ཆགས་ཡོད་ད་བར་ཐང་ཐང་ཆགས་ནས། ཁོ་རང་ལྟ་བུ་ཆགས་བྱས་ན་ད་དེ་དང་ཆོས་ལུགས་ཆ་མི་ཉན་ཧིན་དུ་རེད་དེ། ད་དེ་བ་འགྲོ་སོང་ཆ་བྱས་ན་འབུམ་བཅུ་བརྒྱད་བཅུ་དགུ་བཏང་ཡོད་དགོས་ད་ནི། ཁོ་རང་མི་ཚང་བྱས་ཟིག་ད་ད་འདྲ་པ་ང།

ས་མཚམས་ལུང་ཁུག་ཞིག་ལ་ཟམ་པ་བརྒྱབ་པ་དང། གཞན་ཡང་གཞོན་སྐྱེས་ལས་མེད་ཁག་བཅས་ལ་ཆེད་ལས་པའི་སློབ་སྦྱོང་སྤྲད་དེ་དེ་དག་གི་དཀའ་ངལ་ཕྲན་བུ་སེལ་ཐུབ་པ་བྱུང་བ་སོགས་ཀྱི་སྐོར་སྙན་སྒྲོན་ཞུ་རྒྱུ་ཡོད་པས་དུས་ཚོད་དེ་གའི་ཐོག་གསན་རྒྱུ་མ་བརྗེད་པ་གནང་རོགས་གནང་ལེ་ཚན་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་རིན་ཆེན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ལྷོ་ཨེ་ཤེ་ཡའི་ལེ་ཚན་ནང་ཉེ་ཆར་རྒྱ་གར་གྱི་སྲིད་བློན་ན་རིན་དཱ་མོ་དྷི་མཆོག་གིས་རྒྱ་གར་བྱང་ཕྱོགས Uttar Pradesh ནང་ཆགས་པའི་ཧིན་རྡུའི་གནས་ཆེན་ཨ་ཡོ་དྷ་ཡར་གསར་དུ་བཞེངས་པའི་རྒྱལ་པོ་ར་མ་ནའི་ལྷ་ཁང་ཆེན་མོ་དབུ་འབྱེད་གནང་ཡོད་པའི་སྐོར་པ་སངས་ཚེ་རིང་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། འདི་ཚེས་ཉི་ཤུ་རྩ་གཉིས་ཉིན་རྒྱ་གར་གྱི་སྲིད་བློན་ན་རེན་དར་མོ་དི་མཆོག་གིས་རྒྱ་གར་བྱང་ཕྱོགས་མངའ་སྡེ་ཨུ་ཏར་པར་དེཤ་ནང་ཆགས་པའི་ལོ་རྒྱུས་རང་བཞིན་ལྡན་པའི་ཧིན་རྡུའི་གནས་ཆེན་གྲོང་ཁྱེར་ཨ་ཡོ་དྷ་ཡའི་ནང་གསར་དུ་བཞེངས་པའི་རྒྱལ་པོ་དགའ་བྱེད་ར་མ་ན་ཡི་ལྷ་ཁང་དབུ་འབྱེད་གནང་ཡོད་པ་རེད། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཧིན་རྡུའི་གནས་ཆེན་གྲོང་ཁྱེར་ཨ་ཡོ་དྷ་ཡར་རྒྱལ་པོ་དགའ་བྱེད་ར་མ་ན་ཡི་ལྷ་ཁང་གསར་བཞེངས་གནང་དགོས་དོན་དང་དེའི་མཚོན་དོན་དེ་བཞིན་ཆོས་ཕྱོགས་དང་ཆབ་སྲིད་ཀྱི་ངོ་བོའི་ཐོག་ནས་གནད་འགག་ཇི་ཙམ་ཆགས་ཀྱི་ཡོད་པའི་སྐོར་བོད་མི་མང་སྤྱི་འཐུས་ཚོགས་གཞོན་ཟུར་པ་ཨ་ཅཱརྱ་ཡེ་ཤེས་ཕུན་ཚོགས་ལགས་སུ་བཀའ་འདྲི་ཞུས་པར་ཁོང་གིས། ད་ལྟ་ལྷ་ཁང་བཞེངས་སའི་ས་ཚིགས་དེ་བཞིན་ལོ་རྒྱུས་ཀྱི་ཐོག་ནས་རྒྱལ་པོ་དགའ་བྱེད་ར་མ་ན་ཡི་འཁྲུངས་ཡུལ་དེ་ཆགས་ཀྱི་ཡོད་པ་དང་མ་ཟད་རྒྱ་གར་རྒྱལ་ཁབ་དེ་བཞིན་ཁ་ཆེ་དང་དབྱིན་ཇི་སོགས་ཀྱི་དབང་བསྒྱུར་འོག་གནས་དགོས་བྱུང་ཡོད་པ་དང་མཐར་རྒྱ་གར་རང་བཙན་ཐོབ་པའི་རྗེས་ད་ཆ་རྒྱ་གར་གྱི་གཞུང་འཛིན་དེ་ཡང་ཧིན་རྡུ་གཙོ་བོར་གྱུར་པའི། སྲིད་དོན་ཚོགས་པ་ཞིག་ཡིན་སྟབས་འདས་པའི་ལོ་བཅུའི་ནང་ཚོགས་པའི་ངོས་ནས་ཧིན་རྡུའི་གནས་ཆེན་གྲོང་ཁྱེར་ཨ་ཡོ་དྷ་ཡའི་ནང་ར་མ་ན་ཡི་ལྷ་ཁང་བཞེངས་རྒྱུའི་དམིགས་ཡུལ་བཅངས་པ་བཞིན་ད་རེས་ལྷ་ཁང་དེ་བཞེངས་པ་ཞིག་ཡིན་པ་ཁོང་ནས་གསུངས་དོན། ད་ལྟའི་གི་གཞུང་འཛིན་དེ་གི་ད་སྔན་མ་ནས་ཐོག་མར་ད་ལྟའི་གཞུང་འཛིན་གི་སྲིད་དོན་ཚོགས་པ་ཐོག་མ་འགོ་བཙུགས་མཁན་གི་ཤཱ་མ་པར་སཱད་མུ་ཁར་ཇི་དང་ཨ་ནི་ད་སྭ་མི་ཁ་སོ་རི་བི་བེ་ཀ་ནཱན་དཱ། ད་ཁོང་རྣམ་པ་ཚོ་གི་ད་དམིགས་ཡུལ་གཞི་རྩ་གཙོ་བོ་འགྲོ་གི་འདི་ད་མ་འོངས་པ་ལ་ཡང་རྒྱལ་ཁབ་འདི་ཨ་ནི་ཧིན་དྷུའི་གི་རྒྱལ་ཁབ་ཅིག་ངོ་བོ་འཛིན་ཐུབ་ཡ་ལྷག་པར་དུ་ཨ་ནི་རྒྱལ་པོ་རམ་དང་ད་འཁྲུངས་ས་འདི་གི་འཁྲུངས་གནས་འདི་ཨ་ནི་སྔན་མ་ད་ཁོང་གི་རྒྱལ་རྒྱུད་འཛིན་ས་ཟེར་ནའི་རེད་རྒྱལ་ཁང་ཟེར་ནའི་རེད་ལྷ་ཁང་ཟེར་ནའི་རེད་དེ་འདྲའི་བཙུགས་ཡོག་རེད་ད་ཡིན་ནའི་ཁ་ཆེ་གི་ད་ལྟ་བ་པུ་རི་གི་ཨ་ནི། ད་གནས་མང་པོ་གཏོར་བཤིག་བཏང་བྱས་གནས་ཚང་མ་ངོ་བོ་བསྒྱུར་བྱས་ད་དེ་འདྲས་ཀྱི་ཆ་ནས་ད་གང་ལྟར་ལོ་རྒྱུས་ཐོག་ནས་ཐ་མ་རྩོད་བྱས་ད་ཉེ་བའི་ཆར་ལ་ཁྲིམས་ཐག་བཅད་བྱས་ཁྲིམས་ཐག་བཅད་ནས་ཨ་ནི་དེའི་ཐོག་ལ་ལས་འགུལ་མང་པོ་སྐད་ཆ་དགུ་བཅུ་གོ་གཉིས་ལོར་ད་མི་སྲོག་མང་པོ་འཕྲོག་འབྱོར་ཕྱིན་ཡོད་རེད་ད་དེ་ཚོ་ལོ་རྒྱུས་ང་ཚོ་དངོས་སུ་ང་ཚོ་དུས་ཐོག་བྱུང་ཅོག་རྐྱང་རྐྱང་རེད་དེ་ནི་དེའི་རྗེས་ལ་ཡང་ལཱལ་ཀྲིཤ་ནཱ་ཨཌ་ཝཱ་ནི་གིས་ཇམ་མུ་ནས་བྱས་ནས་ནི་མ་ཡོངས་རྫོགས་ལ་ཡང་རཐ་ཡ་ཏ་ར་ཞིག་བྱས་བྱས། ཨ་ནི་དེ་འདྲའི་གི་ལས་འགུལ་སྤེལ་གནང་བ་རེད། ད་དེ་ནས་གཞུང་འཛིན། ད་ལྟའི་གཞུང་འཛིན་ད་ལོ་བཅུ་གི་ནང་ལ་ཡང་ཤུགས་གཙོ་བོ་དེ་བརྒྱབ་བྱས། ཨ་ནི་དེ་ཡང་གཞུང་དེ་ཡང་ཆ་ཚང་ལོ་སོ་སོ་ལས་ཡང་ཨ་ནི་གྲོས་ཚོགས་ཀྱི་འཐུས་མི་རྒྱབ་སྐྱོར་ཡོད་པ་ཅིག་རག་པ་ཡིན་ཙང། ཨ་ནི་དེ་འདྲའི་ཐོག་ནས་ཤུགས་རྒྱག་ཨ་ནི་ལྷག་པར་དུ་ཁྲིམས་ཁང་གི་ཁྲིམས་ཐག་དེ་ཡང་ཨ་ནི་ད་ལྟ་བྷ་བྷི་རི་མ་ཟི་དེ་ག་རང་ནང་ལ་ཁ་ཆེ་ལ་ཡང་ས་ཆ་ཡོད་པ། ཨ་ནི་ཧིན་དྷུའི་གི་ད་ལྟ་རམ་གི

འཁྲུངས་པ་རེད། རྒྱང་རྩེ་ཐུན་སྟོན་གྱི་ཐོག་ལ་ཡང་ཁོང་དེ་འཁྲུངས་པ་རེད། དེ་འདྲའི་གི་གསུང་སྲོལ་ཡོད་རེད་ལོ་རྒྱུས་ནང་ལ་ཡོད་རེད་དེ་འདྲའི་ཡིན་ཙང་དེ་འདྲའི་གི་ཆ་ནས་ད་ལྷ་ཁང་འདི་ཨ་ནི་བཞེངས་ཡས་དང་ལྷག་པར་དུ་ད་རམ་ལ་ད་ཧིན་རྡུ་གི་ཆོས་ལུས་རྗེས་འབྲང་བ་ཡོངས་རྫོགས་གི་བརྩི་གི་ཡོད་པ་ཡིན་ཙང་ཨ་འདིའི་ཐོག་ནས་དེ་རིང་གནད་འགག་དང་རྒྱབ་ལྗོངས་འདི་དེ་འདྲའི་གི་ཆགས་ཀྱི་ཡོད་རེད་དེ་ནི་དམིགས་ཡུལ་གཙོ་བོ་དེ་ད་ད་ལྟ་གཞུང་འཛིན་གི་མྱ་མ་ཐོག་མ་ནས་ད་རྒྱ་གར་རང་བཙན་འཐབ་རྩོད་གི་རྗེས་ལ་ཡང་ག་ད་གཙོ་བོ་ཨ་ནི། འཛིན་དེ་གཉེན་གྱི་སྲིད་དོན་གྱི་ཚོགས་པ། ཁོ་རང་ཚོ་གི་དམིགས་ཡུལ་གཞིར་བཟུང་གིས། དེ་རིང་ལག་ལེན་ཁེལ་ཡས་འདིའི་གནད་འགག་གཙོ་བོ་འདྲ་བོ་དེ་འདི་རེད། ཡང་ཁོང་གིས་མུ་མཐུད་གསུང་དོན་དུ་ད་ལྟའི་གཞུང་འཛིན་ཚོགས་པའི་མཐུན་འགྱུར་འོག་རམ་ལྷ་ཁང་གསར་བཞེངས་ཚོགས་ཆུང་དང་རྒྱལ་སྤྱིའི་ཧིན་རྡུ་ཚོགས་པ་བཅས་ནས་འདས་པའི་ལོ་བཅུའི་ནང་ཧིན་རྡུའི་གནས་ཆེན་གྲོང་ཁྱེར་ཨ་ཡོ་དྷེར་རཱ་མ་ཎའི་ལྷ་ཁང་བཞེངས་རྒྱུའི་དམིགས་ཡུལ་བཅངས་པ་བཞིན་ད་རེས་ལྷ་ཁང་གསར་བཞེངས་ལེགས་གྲུབ་བྱུང་ཡོད་པ་དེས་སླེབས་ལ་ཉེ་བའི་རྒྱ་གར་རྒྱལ་ཡོངས་འོས་བསྡུ་ཆེན་མོའི་ནང་ད་ལྟའི་གཞུང་འཛིན་ཚོགས་པ་ལ་རྒྱབ་སྐྱོར་དང་རྒྱལ་ཁ་ཐོབ་རྒྱུའི་རེ་བ་ཆེ་རུ་ཕྱིན་ཡོད་པའི་ཚོད་དཔག་བྱེད་བཞིན་ཡོད་པ་གསུང་གི་འདུག། རྩ་བའི་གི་ལྷ་ཁང་བཞེངས་ཡས་དང་ལྷ་ཁང་བཞེངས་མཁན་གྱི་ཚོགས་ཆུང་གི་བཅས་གཞུང་གི་མཐུན་འགྱུར་གྱི་རེད་དེ། ཡིན་ནའི་ད་གང་ལྟར་འོས་བསྡུ་ལ་ཉེ་བ་ཅིག་ལ་ཡ་འཁེལ་གྱི་ཡོད་པ་ཡིན་ཙང་ནི་རང་བཞིན་གྱིས་ད་ལྟའི་གཞུང་འཛིན་ཚོགས་པ་མེ་ཏོག་གི་ཚོགས་པ་ལ་ཡ་རྒྱལ་ཁ་མང་བ་རག་ཡ་དང་རྒྱབ་སྐྱོར་མང་བ་ཡོང་ཡ་གི་རྣམ་པ་འདི་རང་བཞིན་གྱི་ཅིག་ཆགས་བསྡད་ཡོད་རེད་ད་ཡིན་ནའི་སྲིད་དོན་ཚོགས་པ་ཚོགས་པ་སོ་སོ་སོ་སོ་གི་ལྟ་གྲུབ་སྣ་ཚོགས་ཀྱི་ཚོགས་མི་སྲིད་དོན་ཚོགས་པ་བདུན་ཅུ་དོན་གྲངས་ཅིག་ཡོད་པ་ཡིན་ཙང་དེ་གས་དེ་སོ་སོ་སོའི་ལྟ་གྲུབ་སྣ་ཚོགས་ཀྱི་རྣམ་འགྱུར་འདི་ཆ་ཚང་ཅིག་བཏོན་ཡོད་རེད་མངའ་སྡེ་བཅུ་དྲུག་གི་ནང་ལ་གུང་སེང་བཏང་ཡོད་རེད་མངའ་སྡེ་བརྒྱད་ཀྱི་ནང་ལ་གུང་སེང་ཁོ་ན་བཏང་ཡོད་མ་རེད་མངའ་སྡེ་ཁ་ཤས་ཀྱི་ནང་ལ་ད་ཨ་ལེ་དང་པོ་གཟུགས་མཐོང་རླུང་འཕྲིན་གྱི་བརྒྱུད་ནས་ཐད་ཀར་རྒྱང་སྲིང་བྱེད་ཡ་དེ་ཚོ་ཡ་བཀག་ཡོད་རེད་དེ་བྱེད་དུས་ད་སོ་སོ་སོའི་གི་དེ་རིང་གི་རམ་གི་ལྷ་ཁང་དབུ་འབྱེད་དང་སྐུ་རྟེན་གདན་ཞུས་ཀྱི་ཕ་གི། དེ་གའི་ཆ་ཚང་ལོ་ལ་ཡ། གང་ལྟར་སྲིད་དོན་ཚོགས་པ་སོ་སོས་ཀྱི་མ་འོངས་པའི་གི་འོས་ཤོག་ལ་དམིགས་པའི་ཐོག་ལ་ཚང་མས་ཀྱི་གཅིག་མཚུངས་བྱས་ཡོད་རེད་དེ་བྱེད་དུས་ད་མ་འོངས་པ་ལ་ཡ་དངོས་སུ་ག་འདྲ་ཅིག་སུ་ལ་རྒྱལ་ཁ་ག་འདྲ་ཅིག་བོད་ཀྱི་ཁྱད་པར་ག་འདྲ་རེད་ཅེས་ཆགས་མ་ཆགས་ཟེར་དེ། ང་ཚོས་ད་ལྟ་ཞུ་ཐུབ་ཡག་ཁག་པོ་ཞིག་རེད་ཡིན་པ་ཡིན། མང་ང་འདི་དེ་རིང་བརྒྱ་ཆ་མང་ང་འདི། ཏན་ཏན་རང་བཞིན་གྱི་ཧིན་དྷུའི་གྱི་རྗེས་འཇུག་ཚོས་ཀྱི་རང་བཞིན་གྱི། ཨ་ནི་མང་ང་གཅིག། རྒྱལ་ཁ་མང་ང་གཅིག། རག་གི་རེད་བྱས་ནས་ཚོད་དཔག་བྱེད་བསྡད་ཀྱི་ཡོད་རེད་ད། འདི་ཆབ་སྲིད་ཀྱི་ཐོག་ནས་ཏེ་ཞིག་རང་བཞིན་གྱི།

རྒྱ་གར་ནང་གི་ཆོས་ལུགས་རིས་མེད་ཀྱི་བླ་ཆེན་ཁག་ཅིག་དང་བོད་བརྒྱུད་ནང་བསྟན་ཆོས་བརྒྱུད་ཁོངས་ནས་དཔལ་ས་སྐྱའི་སྐྱབས་མགོན་གོང་མ་ཁྲི་འཛིན་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་དང་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་དང་སྐྱབས་རྗེ་ཀུན་བདེ་གླིང་རྟ་ཚག་རྗེ་དྲུང་རིན་པོ་ཆེ་མཆོག་བཅས་ལྷན་བཞུགས་མཛད་ཡོད་འདུག་ད་རེས་ཀྱི་རཱ་མ་ཎའི་ལྷ་ཁང་དབུ་འབྱེད་མཛད་སྒོའི་ཐོག་རྒྱ་གར་གྱི་སྲིད་བློན་མོ་དི་མཆོག་གིས་གསུང་བཤད་གནང་པའི་ནང་ཁོང་གིས་རཱ་མ་ནི་རྒྱལ་ཁབ་ཀྱི་འཆར་སྣང་ལྟ་བུ་དང་ཁོང་ནི་མི་དམངས་ཡོངས་ལ་སེམས་འགུལ་ཐེབས་ཐུབ་ཡག་དང་དད་གུས་བྱེད་ཐུབ་ཡག་ཞིག་ཡིན་པ་མ་ཟད་ཁོང་ནི་རྒྱ་གར་ཙམ་མིན་པར་འཛམ་གླིང་ཡོངས་ལ་ཞི་བདེ་དང་སྙིང་སྟོབས་བསྐྲུན་ཐུབ་མཁན་ཞིག་ཡིན་པ་བརྗོད་ཡོད་འདུག། དོན་ཚན་བཅུ་གྲངས་གཅིག་དྲངས་གནང་སོང་བ་དེའི་ནང་ནས་ད་ག་འདྲ། གཙོ་བོ་འདྲ་བོ་འདི་ད་ག་འདྲ་དེ་འདྲ་ཡིན་པ་གཅིག་གིས། མི་མང་ཡོངས་རྫོགས་བློ་ལ་ཨ་ནི་སེམས་འགུལ་ཐེབས་ཐུབ་ཡག། དད་གུས་བྱེད་ཐུབ་ཡག། ཨ་ནི་འདི་ང་ཚོ་རྒྱ་གར་གཅིག་པོ་མ་རེད་འཛམ་གླིང་ཡོངས་ཁྱབ་ལ་ཡག།

དེ་རིང་ལྷ་ཁང་བཞེངས་པ་འདིའི་ཐོག་ནས་ག་ཚོད་ཚོད་ཀྱིས་སྲུང་སྐྱོབ་བྱས་དང་མ་བྱས་དང་ཉམས་ལེན་བྱེད་ཐུབ་དང་མ་ཐུབ་ཟེར་ཡ་འདི་འབྱུང་འགྱུར་གྱི་མི་རབས་ཁྱེད་རང་ཚོ་ལ་ཡག་རག་ལས་ཀྱི་ཡོད་རེད་ཅེས་བརྗོད། ད་འདི་བརྡ་ལན་ཆེན་པོ་ཞེ་པོ་ཅིག་གི། ག་ཚོད་རེད་ཅེས་སྲིད་བློན་མོ་དི་མཆོག་ནས་གསུངས་གནང་སོང་ཞེས་བརྗོད་འདི་ང་ཚོས་ད། ཁོང་གི་བཀའ་སློབ་ནང་ལ་སྙིང་བསྡུས་འདྲ་བོ་དེ་དེ་འདྲ་སེ་ཅིག་གསུངས་གནང་སོང་ཞེས་ཞུ་ཡས་གནང། ད་ལྟ་རཱ་མ་ཎའི་ལྷ་ཁང་གསར་བཞེངས་བྱེད་སའི་ས་ཚིགས་དེར་དུས་རབས་བཅུ་དྲུག་པའི་ནང་བཞེངས་པའི་ཁ་ཆེའི་ལྷ་ཁང་ཞིག་ཡོད་པ་དང་གནས་དེ་བཞིན་ཧིན་རྡུའི་ཆོས་དད་པ་ཚོས་རཱ་མ་ཎའི་འཁྲུངས་ཡུལ་དུ་ངོས་འཛིན་བྱེད་བཞིན་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་ཧིན་རྡུ་དང་ཁ་ཆེའི་ཆོས་ལུགས་བར་ཟིང་ཆ་ཆེན་པོ་ལངས་ཏེ་ཧིན་རྡུའི་ཆོས་དད་པ་ཚོས་ཁ་ཆེའི་ལྷ་ཁང་དེ་གཏོར་བཤིག་གཏོང་ཡོད་པ་རེད། མ་ཟད་རྒྱ་གར་ཆེས་མཐོའི་ཁྲིམས་ཁང་ནས་ཀྱང་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར། ས་ཚིགས་དེ་ཧིན་རྡུར་རྩིས་སྤྲོད་དང་ཁ་ཆེ་ཚོར་ས་ཆ་གཞན་ཞིག་སྤྲོད་དགོས་པའི་ཁྲིམས་ཐག་གཅོད་ཡོད་པ་རེད། ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་མ་སྒྲིལ་བའི་གོང་གོང་དུ་གསན་པའི་གསར་འགྱུར་གྱི་སྙིང་དོན་ཁག་བཅས་སྙན་སྒྲོན་ཞུ་གི་ཡིན་དེ་རིང་རྒྱ་གར་གྱི་དམངས་གཙོའི་དུས་དྲན་ཐེངས་བདུན་ཅུ་དོན་ལྔ་པའི་ཉིན་མོར་བཞུགས་སྒར་རྡ་རམ་ས་ལར་དབུས་བོད་མིའི་སྒྲིག་འཛུགས་ཀྱི་བསྟི་གནས་གངས་ཅན་སྐྱིད་གཤོངས་སུ། སྲིད་ཚབ་ཤེས་རིག་བཀའ་བློན་ཐར་ལམ་སྒྲོལ་མ་ལགས་དང་བོད་མི་མང་སྤྱི་འཐུས་ཚོགས་གཙོ་བགྲེས་གཞོན་རྣམ་གཉིས་ཀྱིས་གཙོས། འབྲེལ་ཡོད་དྲུང་ཆེ་ཆུང་རྣམ་པས་འདུ་འཛོམས་ཐོག་དམངས་གཙོའི་དུས་དྲན་སྲུང་བརྩི་ཞུས་པ་དང་ཆབས་ཅིག་གསར་འགོད་པ་ཚོར་སྲིད་ཚབ་ཐར་ལམ་སྒྲོལ་མ་ལགས་ཀྱིས། རྒྱ་གར་རང་བཙན་ཐོབ་པ་ནས་བཟུང་དམངས་གཙོའི་ལམ་ལུགས་དོན་དང་ལྡན་པ་ཞིག་བསྒྱུར་ཐབས་ཀྱིས་མི་དམངས་ཚང་མར་ཐོབ་ཐང་འདྲ་མཉམ་གྱི་ལམ་སྲོལ་གཏོད་ཐུབ་པ་བྱུང་ཡོད་པ་ནི་འཛམ་གླིང་ཀུན་གྱི་མིག་དཔེར་འོས་པ་ཞིག་ཆགས་ཡོད་རེད་ཅེས་གསུངས་ཏེ་རྒྱ་གར་གཞུང་དམངས་གཉིས་ལ་དུས་དྲན་འདིར་འཚམས་འདྲི་ཞུས་གནང་འདུག་ཨ་མི་རི་ཀའི་ཐཱར་མོ་ཕྷི་ཤེར་བཟོ་ཚོང་ལས་ཁང་ནས་རྒྱ་ནག་ལ་མིའི་རིགས་རྫས་བསྡུ་རུབ་དང་སོ་ལྟ་བྱེད་རྒྱུའི་འཕྲུལ་ཆས་མཐའ་གཅིག་ཏུ་མཚམས་འཇོག་དང